སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་གྱི་སྔ་དྲོའི་རླུང་འཕྲིན་ཐད་གཏོང་ལས་རིམ་འདི་ད་ལྟ་འགོ་འཛུགས་ཞུ་གི་ཡིན། ང་ལས་རིམ་འགོ་འཛུགས་ཞུ་མཁན་པ་སངས་དབྱངས་སྐྱིད་ཡིན་དེ་རིང་གི་ལས་རིམ་ནང་ལ། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་ནས། མཐོ་རིམ་དཔོན་རིགས་ཚོ་ལྷན་འཛོམས་ཀྱི་ཐོག་ནས་བོད་ཀྱི་ལོ་སར་ལ་མཛད་སྒོ་གཟབ་རྒྱས་ཤིག་གནང་ཡོད་པའི་སྐོར་དང། དེ་སྔ་ཨ་མི་རི་ཀར་བོད་མི་གཅིག་སྟོང་གཞིས་ཆགས་སུ་བཏང་སྟེ་ལོ་སུམ་ཅུ་སོ་གཉིས་འཁོར་བའི་བཀའ་དྲིན་ལེགས་གསོལ་མཛད་སྒོ་ཞིག་ཨ་མི་རི་ཀའི་མངའ་སྡེ་མེ་སི་ཆུ་སེས་ཀྱི་ནང་དུ་གནང་ཡོད་པའི་སྐོར་དང། ཨི་སི་རལ་གྱིས་ག་ཛ་ལུང་གཤོང་གི་ནང་མི་མང་ཁྱོན་ཆེ་བསད་སྐྱོན་གཏང་གི་ཡོད་པའི་རྐྱེན་གྱིས་མེ་འཕེན་མཚམས་འཇོག་ཡོང་རྒྱུར་གནོན་ཤུགས་ཆེ་རུ་འགྲོ་བཞིན་པའི་སྐོར་དང། པཱ་ཀི་སི་ཐན་གྱི་ནང་དུ་སྲིད་གཞུང་གསར་པ་ཞིག་འཛུགས་རྒྱུའི་རེ་བ་བཅངས་བཞིན་ཡོད་པའི་སྐོར་གྱི་གནས་ཚུལ་སོགས་སྙན་སྒྲོན་ཞུ་རྒྱུ་ཡོད་པས་ང་ཚོའི་ལས་རིམ་དེ་དག་རིམ་པས་གསན་རོགས་གནང། ད་ལྟ་སྔོན་ལ་དེ་རིང་གི་འཛམ་གླིང་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། ད་ལྟ་ནས་ཆུ་ཚོད་གསུམ་ཙམ་གྱི་གོང་དེ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་གྱི་ས་གནས་དུས་ཚོད་གཟའ་མིག་དམར་གྱི་ཕྱི་དྲོ་ཨ་རིའི་ཕྱི་སྲིད་ལྷན་ཁང་གི་ནང་དུ་བོད་ཤིང་འབྲུག་ལོའི་ལོ་སར་ལ་སྲུང་བརྩི་ཞུས་པ་དང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པ་དང་བོད་དོན་ཆེད་ཀྱི་དམིགས་བསལ་སྐུ་ཚབ་ལྕམ་ཨུ་ཛི་ར་ཛེ་ཡ་ནས་ལོ་སར་གྱི་མཛད་སྒོ་དབུ་འབྱེད་ཀྱི་གསུང་བཤད་གནང་བ་དང་དེ་རྗེས་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་ཕྱི་སྲིད་དྲུང་ཆེ་གཞོན་པས་གསུང་བཤད་གནང་ཡོད་ཅིང་བོད་ཕྱི་ནང་གི་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲི་ཀྱང་ཞུས་གནང་ཡོད་པ་དང། ཡང་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་སྐུ་ངོ་རྣམ་རྒྱལ་མཆོག་གྲུབ་ལགས་ནས་བོད་མིའི་ཚབ་ཞུས་ཏེ་གསུང་བཤད་གནང་བ་དང་ཨ་མི་རི་ཀའི་གཞུང་ལ་ཐུགས་རྗེ་ཆེ་ཞུས་ཡོད་ཅིང་དེ་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ནས་ཀྱང་གསུང་བཤད་གནང་ཡོད་པ་རེད། དེ་ཚོའི་སྐོར་གསར་འགྱུར་གྱི་རྗེས་ལ་ཞིབ་ཕྲ་གནས་ཚུལ་གསན་གནང་གི་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་དོན་དཀའ་ངལ་སེལ་ཐབས་སུ་སྐུལ་འདེད་གཏོང་མཁན་ཁྲིམས་འཆར་ལ་སྤྱི་མོས་བྱུང་བའི་རྗེས་སུ། དེ་རིང་ཁ་སང་གཟའ་མིག་དམར་གྱི་ཉིན་མོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་དུ། ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་དེ་སྔ་གཏན་འབེབས་གནང་པའི་བོད་རྒྱའི་དཀའ་ངལ་སེལ་རྒྱུ་སྐུལ་འདེད་ཀྱི་ཁྲིམས་འཆར་དེ་དངོས་སུ་ངོ་སྤྲོད་གནང་ཡོད་པ་དང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Jim McGovern གྱིས་གསུང་བཤད་ཀྱང་གནང་ཡོད་པའི་གནས་ཚུལ་ཐོན་འདུག་དེ་ཚོའི་སྐོར་ཞིབ་ཕྲའི་གནས་ཚུལ་གསར་འགྱུར་གྱི་རྗེས་སུ་གསན་གནང་གི་རེད། གཟའ་མིག་དམར་ཉིན་མོ་ཨ་མི་རི་ཀ་དང་ཁཱ་ཏར་དང་ཨི་ཇེབ་བཅས་ཀྱི་བར་འདུམ་པ་ཚོས་ཨི་ཇེབ་ཀྱི་རྒྱལ་ས་ཀཱ་རཱོ་གྱི་ནང་ལྷན་ཚོགས་ཀྱིས་ཨིས་རལ་དང་ཧ་མཱ་སི་བར་ལ་མེ་འཕེན་མཚམས་འཇོག་གི་གྲོས་མཐུན་གསར་པ་ཞིག་ཡོང་ཐབས་གནང་ཡོད་པ་དང་ཨ་མི་རི་ཀས་ཉིན་གྲངས་དྲུག་ཅུའི་རིང་མེ་འཕེན་མཚམས་འཇོག་དང། ཧ་མ་སི་ཀྱི་བཙན་ཁྲིད་འོག་ཏུ་ཡོད་པའི་མིའི་གཏའ་མ་མང་ཙམ་ཞིག་གློད་གྲོལ་ཡོང་རྒྱུ་སོགས་ཀྱི་གྲོས་འཆར་བཏོན་ཡོད་ཀྱང་ཧ་མ་སི་ཀྱིས་ཨིས་རལ་གྱི་དམག་དཔུང་རྣམས་པ་ལི་སི་ཏེ་ཉིའི་མི་རིགས་ཀྱི་ས་ཁུལ་གྷ་ཛ་ལུང་ཤུར་ནས་ཕྱིར་འཐེན་གཙང་མ་ཞིག་དགོས་པ་སོགས་བརྗོད་ཀྱི་ཡོད་པ་རེད། དེའི་བར་ན་འཛམ་གླིང་རྒྱལ་ཁབ་མང་པོ་ཞིག་གི་དབུ་ཁྲིད་ཚོས་ཨིས་རལ་ནས་གྷ་ཛ་ས་ཁུལ་གྱི་རཱ་ཧྥཱ་གྲོང་ཁྱེར་ནང་དུ་དྲག་རྒོལ་ཤུགས་ཆེ་བྱེད་རྒྱུའི་འཆར་གཞི་ཞིག་ཡོད་པ་དེ་ཕྱིར་འཐེན་དགོས་ཅེས་ཨིས་རལ་ལ་གནོན་ཤུགས་སྤྲད་ཡོད་པ་དང། གྲོང་ཁྱེར་དེའི་ནང་དུ་འདས་པའི་ཟླ་བ་བཞིའི་རིང་གི་ཨི་སི་རལ་དང་ཧ་མ་སི་བར་གྱི་དམག་འཐབ་ཁྲོད་དུ་དཀའ་ངལ་ཤུགས་ཆེ་འཕྲད་པའི་པ་ལི་སི་ཐན་ཉིན་གྱི་སྐྱབས་བཅོལ་བ་ས་ཡ་གཅིག་ཙམ་ཞིག་བསྡད་ཡོད་པས་གྲོང་ཁྱེར་དེར་དྲག་རྒོལ་བྱས་ཚེ་མང་ཚོགས་ཁྱོན་ཆེ་འཆི་སྐྱོན་ཡོང་རྒྱུ་སོགས་ལ་བློ་འཚབ་ཤུགས་ཆེ་ཡོང་གི་ཡོད་པ་དང་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཨན་ཐོ་ནི་གུ་ཏུ་རཱ་སི་ཀྱིས་མི་སྤྱོད་དགེ་བའི་རོགས་རམ་གྱི་བསྟི་གནས་ཡིན་པའི་རཱ་ཧྥར་གྲོང་ཁྱེར་གྱི་ནང་དུ་ཚབས་ཆེའི་གཏོར་རྒོལ་བྱེད་རྒྱུ་མེད་པར་བྱེད་དགོས་ཀྱི་རེད་ཅེས་ནན་སྐུལ་ཡང་ཡང་གནང་ཡོད་པ་རེད། ཤར་ཡུ་རོབ་ཀྱི་རྒྱལ་ཁབ་ཨེ་སི་ཏྲོ་ནི་ཡ་གྱི་ཕྱི་སྲིད་བློན་ཆེན་རཱ་ཇཱ་ཁཱ་ལཱས་ནས་ཁོང་གི་ཡུལ་གྲུའི་ནང་དུ་དེ་སྔ་ཨུ་རུ་སུའི་དམར་ཤོག་གི་དབང་སྒྱུར་སྐབས་སུ་བཞེངས་པའི་དམག་ཆེན་གཉིས་པའི་དྲན་རྟེན་ཁག་མེད་པར་བཟོ་རྒྱུའི་ཐག་གཅོད་ཞིག་གནང་པའི་རྐྱེན་གྱིས་ཨུ་རུ་སུའི་གཞུང་གིས་འཛིན་བཟུང་བྱེད་རྒྱུའི་ཐོ་གཞུང་གི་ནང་དུ་བཅུག་ཡོད་པ་རེད། ཨུ་རུ་སུ་དང། ཨེས་ཏོ་ནི་ཡ་ཡུལ་གྲུའི་བར་ལ་ཡུ་ཁྲེན་དམག་འཁྲུག་གི་ཐད་ལ་མི་མཐུན་པའི་འགལ་ཟླ་ཤུགས་ཆེ་ཡོང་བཞིན་པའི་སྐབས་འདིར་གོང་ཞུས་ཀྱི་གནས་ཚུལ་འདི་བྱུང་ཡོད་པ་དང་ཨེས་ཏོ་ནི་ཡ་ནི་དེ་སྔ་ཨུ་རུ་སུ་དམར་ཤོག་གི་དབང་སྒྱུར་འོག་ཏུ་ཚུད་པའི་རྒྱལ་ཁབ་ཞིག་ཡིན་པས་དམག་ཆེན་གཉིས་པའི་སྐབས་ཀྱི་དྲན་རྟེན་ཁག་ནི་ཨུ་རུ་སུ་དམར་པོའི་བཙན་འཛུལ་གྱི་མཚོན་རྟགས་ཤིག་ཡིན་པར་བརྟེན་ནས་ཨེས་ཏོ་ནི་ཡ་དང་ལཱ་ཐི་བྷི་ཡ་དང་ལི་ཐུའུ་ནི་ཡ་སོགས་རྒྱལ་ཁབ་མང་པོ་ཞིག་གིས་ཨུ་རུ་སུ་དམག་མི་དམར་པོའི་དྲན་རྟེན་དེ་ཚོ་ཁག་མེད་པ་བཟོ་བཞིན་ཡོད་པ་དང་དེ་བཞིན་པོ་ལན་དང་ཅེཀ་སྤྱི་མཐུན་རྒྱལ་ཁབ་སོགས་ནས་ཀྱང་མེད་པ་བཟོས་ཡོད་པ་རེད། ཨུ་རུ་སུས་ཨེ་སི་ཁྲོ་ནི་ཡཱ་གྱི་སྲིད་བློན་ལྕམ། Raja Kallas། འཛིན་བཟུང་གི་ཐོ་གཞུང་གི་ནང་བཅུག་པ་དེ་ནི་ཕྱིའི་རྒྱལ་ཁབ་ཀྱི་དབུ་ཁྲིད་ཞིག་ཨུ་རུ་སུའི་ནང་སྲིད་ལྷན་ཁང་གི་ཐོ་གཞུང་ནང་དུ་བཅུག་པ་ཐེངས་དང་པོ་དེ་ཡིན་པ་དང། སྲིད་བློན་ལྕམ Raja Kallas ནི་ཡུ་ཁྲེན་ལ་རྒྱབ་སྐྱོར་དང་རྒྱལ་ཁབ་གཞན་གྱི་བདག་དབང་དང་དམངས་གཙོ་དང་རང་དབང་སྲུང་སྐྱོབ་དགོས་རྒྱུའི་བཀའ་མོལ་ཤུགས་ཆེ་གནང་མཁན་ཞིག་ཡིན་པ་དང་ཡང་ཁོང་ནི་བོད་དོན་གྱི་ཐད་ལ་ཡང་རྒྱབ་སྐྱོར་གནང་མཁན་ཞིག་ཡིན་ཅིང། ཟླ་ཉིན་སྤྱི་ཟླ་དགུ་པའི་ནང་དུ་བཞུགས་སྒར་ནས་ཕེབས་པའི་སྤྱི་འཐུས་ཁག་ཅིག་དང་མཇལ་འཕྲད་སོགས་གནང་ཡོད་པ་རེད། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཨུ་རུ་སུས་ཡུ་ཁྲེན་གྱི་ཐོག་ལ་དམག་བརྒྱབ་བཞིན་པ་དང་འབྲེལ་བ་ཡོད་པའི་དམག་གི་ལག་ཆ་དང་ལག་རྩལ་སོགས་མཁོ་སྤྲོད་བྱེད་མཁན་རྒྱ་ནག་སྐམ་ས་དང་ཧོང་ཀོང། རྒྱ་གར་དང་ཏུར་ཀི་དང། ཨེ་སི་ཊོ་ནི་ཡ་སོགས་རྒྱལ་ཁབ་ཁག་ཅིག་ནང་དུ་ཡོད་པའི་ཁེ་ལས་ཁང་ཉི་ཤུ་ཙམ་གྱི་དངོས་ཟོག་ཕྱིར་འདྲེན་ལ་བཀག་འགོག་གནང་རྒྱུའི་གྲོས་འཆར་ཞིག་བཏོན་ཡོད་པ་རེད། ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་བྷར་སིལ་གྲོང་ཁྱེར་ནང་གི་གཞུང་འབྲེལ་མི་སྣ་ཚོས་གསུངས་པ་ལུང་འདྲེན་གྱིས AFP གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་གསལ་བྱས་ན་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ནས་ཨུ་རུ་སུས་ཡུཀ་རེན་ལ་དམག་དྲངས་ཏེ་ལོ་གཉིས་ཕྱིན་པའི་སྐབས་དེར་ཨུ་རུ་སུར་དཔལ་འབྱོར་གྱི་ཉེས་ཆད་གཞན་ཁག་ཅིག་འགེལ་རྒྱུ་ཡིན་པ་དང་དེ་ཡང་དམག་དམག་ཐོག་མ་འགོ་འཛུགས་སྐབས་སུ་ཨུ་རུ་སུ་ལ་དཔལ་འབྱོར་གྱི་ཉེས་ཆད་འགེལ་ཡོད་ན་ཡང་རྒྱལ་ཁབ་གསུམ་པ་ཞིག་བརྒྱུད་དེ་ཨུ་རུ་སུར་དམག་གི་ཡོ་བྱད་དང་གོ་མཚོན་བཟོ་སྐྲུན་གྱི་ལག་རྩལ་སོགས་མུ་མཐུད་དེ་ཚོང་འབྲེལ་བྱེད་མཁན་ཡོད་པས་རྒྱ་ནག་སོགས་ཀྱི་ཐོག་ལ། ཁེ་ལས་ཁང་ཁག་གི་དངོས་ཟོག་ཕྱིར་འདྲེན་ལ་བཀག་འགོག་གནང་རྒྱུར་དམིགས་པ་ཡིན་པ་ཞིག་ཆགས་ཀྱི་ཡོད་པ་རེད།

ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་འགྲེམས་སྟོན་ཁང་ཟེར་ཡས་ཞིག་འདུག་འགྲེམས་སྟོན་ཁང་ཆེན་པོ་ཞེ་བོ་ཞིག་འདུག་ཕྱི་སྲིད་ལྷན་ཁང་གི་མདུན་དེ་ལ་འོང་དེའི་ནང་ལ་གོ་སྒྲིག་གནང་འདུག་དེའི་ནང་ལ་ཧ་ལམ་ཕྱི་སྲིད་ལས་ཁུངས་ཀྱི་གནད་ཡོད་མི་སྣ་མང་ཆེ་བ་འགྲོ་གི་ཆ་ཚང་ཡོད་རེད་གནད་ཡོད་མི་སྣ་ཆ་ཚང་ཡོད་རེད་ལབ་ནས་མ་འགྲིག་གི་མེད་པ་བཟོ་འདྲ་ཞིག་འདུག་དཔེར་ན་ཅིག་རྩ་བའི་བོད་ཀྱི་ལོ་སར་སྲུང་བརྩི་གི་མཛད་སྒོ་དེ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པ་དང་ཨ་ནི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཛི་ཡ་ལས་ཁུངས་ནས་གོ་སྒྲིག་གནང་བ་དེ་ཆགས་ཀྱི་འདུག་ཡིན་པ་ནི་འདི་མཛད་སྒོ་ལ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པ་རི་ཅར་ཝར་མ་དེ་ག་ནང་བཞིན་ཀརྟ་ཀེམ་བེལ་ཁོ་རང་གཉིས་འདུག་ད་ཁོ་རང་གཉིས་ཡིན་པ་ན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གི་རྗེས་ལ་དྲུང་ཆེ་མཐོ་ཤོས་ཨང་རིམ་གཉིས་པ་གཉིས་ཡོད་པར་སོང་དྲུང་ཆེ་ཆེ་ས་ཁོ་རང་གཉིས་ཆ་དེ་རིང་གི་མཛད་སྒོ་ནང་ལ་ཕེབས་འདུག་དེ་ག་ནང་བཞིན་ཨ་མི་རི་ཀའི་སྲིད་འཛིན་ལས་ཁུངས་ཀྱི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་སྡེ་ཚན་གྱི་འགན་འཛིན་ཡང་ཡང་འདི་ནང་ལ་ག་རེ་མཛད་སྒོ་ལ་མཉམ་ཞུགས་གནང་འདུག་འདི་དང་ཆབས་ཅིག་ད་ཅིག་མི་སྣ་མང་པོ་ཞེ་བོ་ཞིག་འདུག་སྟེ་ད་གཞུང་ཚབ་མི་སྣ་དེ་འདྲ་ཡང་ཡོད་ས་རེད་དེ་ག་ནང་བཞིན་ཨ་མི་རི་ཀའི་ལྷན་ཁང་གཞན་པ་དང་གྲོས་ཚོགས་ཀྱི་ཡང་ནང་ལ་ཕྱག་ལས་གནང་མཁན་གྱི་ལས་བྱེད། གདན་འདྲེན་མང་པོ་བྱས་ཡོད་ས་རེད། གཞུང་ཚབ་ངེས་གཏན་བྱས་ནས་ཧ་གོ་བ་དེ། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གཞུང་ཚབ་ཆེན་མོ་ཕེབས་ཡོད་པ་ཅིག་དོ་སྣང་བྱུང་སོང་དེ་གོང་དུ་ཡང་ངའི་མདུན་འདུག་བ་ཅིག་ལ་གཞུང་ཚབ་ཆེན་མོ་ཅིག་བཞུགས་ཤག་དེ་འདྲ་དེ་མི་ངོ་ཤེས་པ་ཅིག་དང་བཀའ་མོལ་གནང་བའི་སྐབས་སུ་ཨན ambassador ལབ་ནས་སྐད་ཆ་བཤད་ཀྱི་འདུག་ཡིན་པ་ནས་ཁོ་རང་གཞུང་ཚབ་རྒྱལ་ཁབ་ག་རེ་གི་གཞུང་ཚབ་ཡིན་པ་དོ་སྣང་བྱུང་མ་སོང་གང་ལྟར་ཅིག་ཕྱི་སྲིད་ལས་ཁུངས་ཀྱི་གནད་ཡོད་མི་སྣ་མང་པོ་ཞེ་བོ་ཅིག་ཕེབས་འདུག་འདི་དང་མཉམ་དུ་ད་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་ལ་ཡོད་པའི།

ད་གཏམ་བཤད་གནང་མཁན་གཙོ་བོ་དེ་འདི་ཆགས་སོང་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ Antony Blinken གིས་ད་ཆེད་མངགས་ཕེབས་ཐུབ་ཡོད་མ་རེད་དེ་བརྙན་འཕྲིན་ཐོག་ནས་བརྙན་ཐུང་གི་ཐོག་ནས་ཅིག་ལོ་སར་གྱི་འཚམས་འདྲི་གི་གཏམ་བཤད་ཅིག་མཛད་སྒོའི་སྐབས་སུ་བཏང་སོང་འདི Antony Blinken གིས་ལོ་སར་ལ་འཚམས་འདྲི་གི་བརྙན་ཐུང་དེ་དེ་རིང་བཏང་བ་དེ་ཐེངས་མ་དང་པོ་དེ་རེད་གསུང་གི་འདུག་འདིའི་རྗེས་སུ་ཨ་ནི་སྤྱི་ཚོགས་དྲ་རྒྱ་ཁག་ལ་བཞག་གི་རེད་ཨ་ནི་འདི་གོང་ལ་མཛད་སྒོ་འགོ་མ་འཛུགས་པའི་གོང་ལ་འབྲེལ་ཡོད་ཡང་ཅིག་གོ་སྒྲིག་བྱེད་མཁན་གྱི་ལས་བྱེད་ཞིག་འདུག་ཁོ་རང་མཉམ་དུ་ང་བཀའ་མོལ་ཞིབ་ཕྲ་བྱུང་སོང། མཛད་སྒོ་འགྲོ་སྟངས་དེ་ཚོ། ཨ་ནི་དེའི་རྗེས་ལ། དང་པོ་བཀའ་མོལ་གནང་མཁན་དང་པོ་དེ་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཟི་ར་ཛི་ཡ། དེའི་རྗེས་ལ་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པ། རི་ཅར་ཝར་མ། དེ་བཞིན་ཨ་ནི་དེའི་རྗེས་ལ་ཨན་ཐོ་ནི་བྷི་ལིང་ཀན་གྱིས་གསུང་འཕྲིན་དེ་བཏང་ཡོད་རེད། དེ་ནས་བོད་མིའི་སྒྲིག་འཛུགས་ཀྱི་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད། རྣམ་རྒྱལ་མཆོག་གྲུབ་ལགས་ཀྱིས་བཀའ་མོལ་གནང་སོང། ད་ཅིག་ལྕམ་ཨུ་ཟི་ར་ཛི་ཡཱ་དང་སྐུ་ཞབས་རི་ཆཱར་བར་མ་གཉིས་ཁོ་རང་གཉིས་དང་དེ་ག་ནང་བཞིན་ཨན་ཐོ་ནི་བྷི་ལིན་ཀིན་གྱིས་བཀའ་མོལ་གནང་ཡའི་ནང་ནས་དོན་དག་རྩ་བའི་མང་པོ་ཞིག་འདུག་སྟེ་དེ་ཚོ་ནང་ནས་མར་བསྡོམས་བརྒྱབ་ནས་བཀའ་མོལ་ཞུ་བ་ཡིན་ན་ཨ་མི་རི་ཀ་གཞུང་གིས་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཨ་ནི་སྐད་ཡིག་སྲུང་སྐྱོབ་ཡོང་ཡའི་ཐད་ལ་ཨ་མི་རི་ཀའི་ངོས་ནས་གཞུང་མང་གཉིས་ཀྱི་རྒྱབ་སྐྱོར་དང་ལྷག་བསམ་རྣམ་དག་གི་རྒྱབ་སྐྱོར།

ད་ད་ལོ་ལོ་ལ། རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གཅིག་གང་ལྟར་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ལ་བསྐྱར་ཞིབ་བྱས་བ་རེད་དེའི་སྐབས་སུ། རྒྱལ་ཁབ་དེ་སྔོན་གྱི་རྒྱ་ནག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་ལ་གང་ལྟར་བསྐྱར་ཞིབ་བྱེད་པའི་སྐབས་སུ་རྒྱལ་ཁབ་གཅིག་གང་ལྟར་བློ་འཚབ་བྱེད་མཁན་ལས་ལྷག་པའི་ད་ལོ་ལོ་གི་བསྐྱར་ཞིབ་སྐབས་སུ་རྒྱལ་ཁབ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་བློ་འཚབ་ཡོད་ཟེར་མཁན་གྱི་རྒྱལ་ཁབ་ཀྱི་གྲངས་ཀ་དེ་ཞེ་པོ་ཅིག་མང་རུ་ཕྱིན་པའི་སྐོར་དང་དེ་བཞིན་ད་ཅིག་ཡུ་རོབ་ཁུལ་ལ་བོད་དོན་དང་འབྲེལ་བའི་གི་ལྷན་འཛོམས་སྐོང་ཚོགས་བྱས་པ་དེ་འདྲའི་སྐོར་ལ་ཅིག་གསུངས་སོང། ཨ་རི་ཆར་བར་མ་ཁོ་རང་ཡིན་པ་ཡིན་ན་ཡང་ཅིག་གི་ད་དམིགས་བསལ་ཅིག་འདིར་ཤར་རི་ཆར་བར་མ་དང། ལྕམ་ཕྱི་སྲིད་དྲུང་ཆེ་གཞོན་པ་དང་ཨ་ནི་ཅིག་ལྕམ་ཨུ་ཟ་ཛི་ཡ་གཉིས་ཆ་རྒྱ་གར་གི་མི་རྒྱུད་ཡིན་པའི་གི་ཨ་མི་རི་ཀ་བ་དེ་འདྲའི་ཅིག་ཆགས་བསྡད་ཀྱི་འདུག་སྐུ་ཞབས་རི་ཆར་བར་མ་ཡིན་ན་དེ་སྔ་རྒྱ་གར་ནང་ལ་ཨ་མི་རི་ཀའི་གི་གཞུང་ཚབ་ཆེན་མོ་གནང་མྱོང་བའི་གི་ལོ་རྒྱུས་དང་འབྲེལ་ནས་ཨ་ནི་དེ་སྔ་གཞུང་ཚབ་ཆེན་མོ་གནང་བའི་སྐབས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་མོལ་གནང་བ་ཨ་ནི་ཧི་མ་ལ་ཡ་ཁུལ་ལ་ཕེབས་ནས་ཅིག་གི་ད་གང་ལྟར་ཅིག་ཡང་ཧི་མ་ལ་ཡའི་བོད་ཧི་མ་ལ་ཡའི་ད་བོད་ཀྱི་རིག་གཞུང་དང་འདྲ་བོ་ཞེ་པོ་ཡོད་པ་བྱས་ཨ་ནི་ལོ་སར་སྲུང་བརྩི་བྱེད་ཡ་དེ་ཡིན་པ་ཡིན་ན་བོད་མི་ཙམ་མ་རེད་ཧི་མ་ལ་ཡ་ཁུལ་གྱི་མི་མང་ཨ་ནི་འབྲུག་མི་འབྲུག་པ། ཁོ་ཚོ་ཚང་མས་ཀྱིས་ལོ་སར་དེ་སྲུང་བརྩི་བྱེད་ཀྱི་ཡོད་རེད་ཟེར་ཨ་ནི་གང་ལྟར་ཧི་མ་ལ་ཡའི་མི་མང་དང་འབྲེལ་བ་བྱུང་སྟངས་དེ་བཞིན་གཅིག་ཨ་མི་རི་ཀའི་གཞུང་ཚབ་ཁང་ནང་ལ་ཁོ་རང་ཡོད་པའི་སྐབས་སུ་གཅིག་གི་བོད་དོན་སྐོར་ལ་དམིགས་བསལ་གྱི་གནས་ཚུལ་གསར་བ་དེ་འདྲའི་ག་རེ་ག་རེ་ཧ་གོ་བ་ཤེས་བ། དེ་འདྲའི་སྐོར་ལ་གླེང་སློང་རོགས་ཞེས་མང་པོ་གནང་སོང་བསམ་གྱི་འདུག་ལགས། ལགས་སོ་བྱས་ན་སྐུ་ཞབས་རིག་འཛིན་ལགས།
ལགས་ཐུགས་རྗེ་ཆེ། ཨ་མི་རི་ཀའི་སྲིད་འཛིན་ཟུར་པ་ཌོ་ནལ་ཊམཔ་ནས་ཁོང་ལ་ཉེས་པ་ཆག་ཡང་ཡོད་ལུགས་གསུངས་ཏེ་འོས་བསྡུའི་ནང་དུ་ཐེ་བྱུས་གནང་པའི་གྱོད་གཞིའི་ཐོག་གི་ཁྲིམས་ཞིབ་བྱ་རྒྱུ་དེ་ཕར་འགྱངས་གཏོང་རོགས་ཅེས་ཆེས་མཐོའི་ཁྲིམས་ཁང་ལ་ཞུ་གཏུག་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་པད་མ་བདེ་ཆེན་ལགས་སྙན་སྒྲོན་ཞུ་གནང་གི་རེད། ཟླ་བ་འདིའི་ནང་ཨ་མི་རི་ཀའི་དབུས་ཞུ་འབུལ་བསྐྱར་ཞུའི་ཁྲིམས་ཁང་གི་ཁྲིམས་དཔོན་གསུམ་གྱིས་སྤྱི་མོས་ཀྱི་ཐོག་ནས་དེ་སྔའི་སྲིད་འཛིན Donald Trump ལ་ཁྲིམས་ཐོག་ནས་ནག་ཅན་གྱི་ངན་བྱུས་ཉེས་འཛུགས་བྱུང་བ་ཁག་གི་ཐོག་ལ་ཁྲིམས་བཤེར་བྱ་རྒྱུ་ལས་ཆག་ཡང་གཏོང་ཡ་མེད་པའི་ཁྲིམས་ཐག་བཅད་ཡོད་པ་རེད། དེ་འདྲའི་ཆ་ནས་གཟའ་འཁོར་འདིའི་གཟའ་ཟླ་བའི་ཉིན་སྐུ་ཞབས Trump གྱི་ཁྲིམས་རྩོད་པ་ཚོས་ཆེས་མཐོའི་ཁྲིམས་ཁང་ལ་ཉེས་དོན་དེའི་ཐོག་ཁྲིམས་བཤེར་བྱ་རྒྱུ་ཕར་འགྱངས་གཏོང་རོགས་ཅེས་ཛ་དྲག་གི་ཁྲིམས་ཐོག་ཞུ་གཏུག་བྱས་ཡོད་པ་རེད། ཡང་དེ་ནི་ཆེས་མཐོའི་ཁྲིམས་ཁང་དེ་ཡིས་སྐུ་ཞབས Trump གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་འོས་བསྡུའི་གྲུབ་འབྲས་དང་འབྲེལ་བའི་ངན་བྱུས་ཁག་ཅིག་ལ་གཞིགས་ཏེ། སྲིད་འཛིན་འོས་མིའི་ནང་ལ་བཅུག་རྒྱུ་མེད་པའི་གྱོད་གཞི་གཞན་ཞིག་གི་ཐོག་ལ་ཉན་ཞིབ་གནང་ནས་ཉིན་གྲངས་བཞི་ལས་མ་ཕྱིན་པའི་དུས་སུ་བྱུང་བ་ཞིག་ཡིན་པ་རེད། དེ་ཡང་སྲིད་འཛིན་ཟུར་པ Donald Trump ལ་ཁོང་ནས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྲིད་འཛིན་འོས་བསྡུའི་ནང་ལ་ཕམ་ཉེས་བྱུང་བ་དེར་ཁོང་གིས་འོས་བསྡུའི་གྲུབ་འབྲས་ལ་ཁས་ལེན་མ་གནང་བར་དེར་ཕྲུ་སློག་གཏོང་བའི་ངན་བྱུས་བཤམས་པ་དང། ཁོང་གི་ངན་སྐུལ་གྱི་འོག་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ཚེས་དྲུག་གི་ཉིན་སྲིད་འཛིན་གྱི་འོས་བསྡུའི་གྲུབ་འབྲས་ལ་གྲོས་ཚོགས་ནས་དག་སེལ་གནང་བའི་ཉིན་མོ་དེར་ཁོང་གི་རྒྱབ་སྐྱོར་མི་སྣའི་རུ་ཚོགས་ཀྱིས་གྲོས་ཚོགས་ཀྱི་ཐོག་ལ་ཆེས་དྲག་ཟིང་གི་ངན་བྱུས་སྤེལ་བ་བྱུང་བ་སོགས་ཐེར་འདོན་གྱིས་ཁོང་ལ་ཁྲིམས་ཐོག་ནས་ཉེས་འཛུགས་བྱུང་བ་བཞིན་ཁྲིམས་བཤེར་བྱ་རྒྱུ་ཡིན་ན་ཡང་སྐུ་ཞབས Trump གྱིས་ཁོང་ནས་ཉེས་དོན་གྱི་ངན་བྱུས་གང་ཡང་སྤེལ་མེད་པ་མ་ཟད་ཁོང་ཐོག་ཁྲིམས་ཁང་ཁག་གི་ནང་ལ་ཉེས་འཛུགས་བྱེད་བཞིན་པ་ཁག་ནི་ཁོང་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་མདུན་རྒྱུག་པ་དེ་ཡིན་པའི་ཆ་ནས་སྲིད་འཛིན Biden ལ་འོས་བསྡུའི་འགྲན་ཡ་ཆགས་ཀྱི་ཡོད་པར་བརྟེན། ཁོང་ཐོག་སྲིད་དོན་གྱིས་ཀུན་ནས་བསླངས་ཏེ་ཉེས་མེད་ཉེས་འཛུགས་བྱེད་ཀྱི་ཡོད་ལུགས་གསུངས་པ་དང། ལྷག་པར་དུ་འབྲེལ་ཡོད་གྱོད་གཞི་ནང་གསལ་གྱི་བྱ་སྤྱོད་ཁག་ནི་ཁོང་སྲིད་འཛིན་གྱི་གོ་གནས་ཐོག་ཡོད་པའི་སྐབས་ཀྱི་བྱ་བ་ཡིན་སྟབས་ཁོང་དེ་དུས་སྲིད་འཛིན་ཞིག་ཡིན་པའི་ཆ་ནས་ཁྲིམས་ལ་སྦྱོར་རྒྱུ་ལས་ཆག་ཡང་ཡོད་ཅེས་གསུངས་ཏེ་ངོས་ལེན་གནང་གི་མེད་པ་རེད། དེའི་ཐོག་སྲིད་འཛིན་ཟུར་པ Trump གྱི་ཁྲིམས་རྩོད་པས་རྩོད་པ་རྒྱག་དོན་ལ། སྲིད་འཛིན་ཞིག་ལ་ཁྲིམས་སྦྱོར་བྱ་རྒྱུ་ལས་ཆག་ཡང་མེད་པ་ཡིན་ན་ནི་ད་ལྟ་ང་ཚོས་ཤེས་རྟོགས་ཡོད་པའི་སྲིད་འཛིན་གྱི་གོ་གནས་ཅེས་པ་དེ་རྩ་བརླག་འགྲོ་རྒྱུ་རེད་ཅེས་གླེང་སྟེ་དབུས་ཀྱི་ཁྲིམས་ཁང་ཁག་གི་ནང་ལ་རྩོད་པ་རྒྱག་གི་ཡོད་པ་རེད། ཡིན་ནའི་ད་བར་རྩོད་གཞི་དེར་ངོས་ལེན་བྱེད་མཁན་བྱུང་མེད་པ་རེད། ད་ཆ་སྐུ་ཞབས Trump གྱི་ཁྲིམས་རྩོད་པས་ཁོང་ཐོག་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ལ་རྩིས་མེད་གཏོང་ཐབས་ཀྱི་ངན་ཇུས་དང་ངན་སྐུལ་དུ་མ་ཞིག་བཤམས་པའི་ནག་ཉེས་ཀྱི་ཉེས་དོན་ཐོག་ཁྲིམས་བཤེར་བྱ་རྒྱུ་ཕྱིར་འགྱངས་ཡོང་བའི་ཞུ་གཏུག་ཡུལ་གྱི་ཁྲིམས་ཁང་མཐོ་ཤོས་ལ་གནང་ཡོད་པའི་ཆ་ནས་ད་ཆ་ཆེས་མཐོའི་ཁྲིམས་ཁང་གིས་ཁྲིམས་ཐག་ཇི་བཅད་དང་དེ་བཞིན་ཁྲིམས་ཐག་དེ་མགྱོགས་ལོད་བཅད་མིན་སོགས་ཀྱི་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་མཐུན་ཚོགས་པའི་སྲིད་འཛིན་འོས་མི་མདུན་སྐྱོད་པ Donald Trump ལ་ཁྲིམས་བཤེར་དང་འབྲེལ་བའི་མཇུག་འབྲས་ཇི་འདྲ་ཡོང་མིན་གྱི་གནས་སྟངས་ཀྱི་ཁ་ཕྱོགས་ལ་ཁྱད་པར་ཆེན་པོ་བཟོ་སྲིད་པ་ཡིན་པ་རེད།
ལགས་སོ་པད་མ་བདེ་ཆེན་ལགས་ད་པད་མ་བདེ་ཆེན་ལགས་ཀྱིས་ད་ལྟ་གོང་ལ་ངོ་སྤྲོད་གནང་པའི་གསར་འགྱུར་དེའི་སྐོར་ལ་མུ་མཐུད་དེ་དྲི་བ་གཅིག་གཉིས་ཅིག་ཕུལ་ཆོག་བྱས་ནས། ཐོག་མར་དེ་ལ་ཡ་ད་སྐུ་ཞབས Trump ནས་ཁོ་རང་གི

གལ་ཆེན་པོ་ཆགས་འདུག་ཨེ་ཐག་གཅོད་ཅིག་གཅིག་བྱས་ན་ད་ལྟ་ཡག་ཞུ་གཏུག་བརྒྱབ་པ་དེའི་ཐོག་ལ་ཨ་ནི་ད་ཅིག་ངོས་ལེན་མེད་པ་གནང་བྱས་ཐག་གཅོད་གནང་སྲིད་པ་ཅིག་ཆགས་ཀྱི་ཡོག་རེད་སྐོར་གལ་སྲིད་དེ་འདྲས་བྱས་པ་ཡིན་ན་ཨ་ནི་ད་དེ་སྔ་འཆར་གཞི་ཡོད་པ་ནང་བཞིན་བྱས་བྱས་ནས་ཁྲིམས་བཤེར་ཡང་བསྐྱར་བསྐྱར་འཛུགས་གནང་ན་འགྲིག་ཡོད་ས་རེད། ཡང་འདི་མེད་པ་བྱས་ནས་ཆེས་མཐོའི་ཁྲིམས་ཁང་གི་གྱོད་གཞི་དེ་སྐྱོབ་ཟིན་ཡག་ཅིག་བྱས་ནས་དུས་ཚོད་འགའ་ཤས་ཅིག་ཉར་ཞུ་བ་ཡིན་ན། ཨན་དེ་འདྲའི་ཆ་ནས་ཡང་འཇུག་གོ་ཡ་ནི་སྲིད་འཛིན་ཟུར་པ Trump གི་ཞུ་གཏུག་བསྐྱོན་པ་དེ་ལ་ཡང་ད་ངོས་ལེན་མེད་པར་གནང་ན་ཡང་དེའི་རང་ཆགས་འདྲ་བོ་ཅིག་རང་རང་ཆགས་ཡ་ཅིག་དང་དེ་ནས་ད་ཅིག་ཡང་མགྱོགས་པོ་ཞིག་ཐག་གཅོད་བྱས་ནི་གནང་བྱས་ན་ནི་ཡང་ཁྲིམས་བཤེར་བྱེད་ཐུབ་ཡ་ཟེར་རོ་དེ་འདྲའི་ཅིག་དང་ཨན་ད་ལྟ་ང་རང་ཚོས་དྲི་བ་བཀོད་གནང་ཡ་དེ་ལ་ཡང་ད་གལ་སྲིད།

ད་ཕར་འགྱངས་གནང་པ་ཡིན་ན་ཨ་ནི། ཁྲིམས་བཤེར་གནང་ཡག་གི་དུས་ཚོད་འདི་ད་ལོ་སྤྱི་ཟླ་བཅུ་གཅིག་གི་ཚེས་བཅོ་ལྔའི་ཉིན་མོ་དེ་ཨ་ནི་སྲིད་འཛིན་འོས་བསྡུ་གནང་ཡག་རེད་ཨ་ནི་སྲིད་འཛིན་འོས་བསྡུའི་སྔོན་ལ་ཡང་ཁྲིམས་བཤེར་མ་གནང་པ་བྱས་ཨ་ནི། འོས་བསྡུ་གི་ཐོག་ནས་ཨ་ནི། སྤྱི་མཐུན་ཚོགས་པའི་གི་ཨ་ནི་སྲིད་འཛིན་འོས་མི་མདུན་སྐྱོད་པ། དེ་ནས་སྲིད་འཛིན Trump ལ་ཡང་འོས་བསྡུའི་རྒྱལ་ཁ་ཐོབ་བྱས་ནས་སྲིད་འཛིན་ལ་ཡང་འོས་འདེམས་བྱུང་པ་དེ་འདྲས་སུ་ཆགས་པ་ཡིན་ན།

ནག་ཉེས་ཀྱི་ད་ཁྲིམས་གཏུགས་བྱས་པ་ཚང་མ་གཅིག་ཕྱིར་འཐེན་ཡོང་ཡ་དང་དེ་འདྲས་གནང་སྲིད་པ་དང་ཡང་དེ་འདྲས་མ་གནང་པ་ཡིན་ནའི་སྐུ་ཞབས Trump སྐུ་ཉིད་རང་གི་ད་སྲིད་འཛིན་ཡིན་པའི་གི་དབང་ཆ་བེད་སྤྱོད་བཏང་བྱས་བྱས་ནི་ཨེ་ནི་ཁོང་སྐུ་ཉིད་རང་ལ་ཡ་གཅིག་གི་ད་ལྟ་བར་དུ་གཅིག་ནག་ཉེས་བཙུགས་བཞག་ནི་ཨེ་ནི་ཁྲིམས་ཁྲིམས་གཏུགས་མང་པོ་བྱས་བཞག་པ་དེ་གྱད་ཚང་མ་ཨེ་ནི་བེད་སོ་སོ་སོའི་ཆག་ཡང་བཏང་ན་བྱས་ཨེ་ནི་ཨེ་དེ་འདྲས་བྱས་ཡག་གི་དེའི་གནས་སྟངས་ཅིག་ཡོད་རེད་བྱས་ཙང་ད་གལ་སྲིད། ཨེ་ནི་ཁྲིམས་བཤེར་གནང་ཡག་འདི་ཕར་ཕར་འགྱངས་བྱས་པ་ཡིན་ན་ཨེ་ནི་ད་འདི་གི་ག་རེ་ཟེར་དགོས་རེད་ད་ཨ་མི་རི་ཀའི་ནང་ལ་ཨེ་ནི་སྲིད་འཛིན་གཅིག་གི་དབང་ཆ་ཞེ་པོ་ཅིག་བཞེས་ཡག་དང་ད་ག་ནང་བཞིན་སོ་སོ་སོའི་ཐོག་ལ་ཡ་ཨ་ནི་སྐྱོན་འཛུགས་བྱུང་བའི་གི་ཁྲིམས་དོན་གི་ཨེ་ནི་ལས་ཁུངས་ད་ཁྲིམས་གཏུགས་དང་འབྲེལ་བའི་གི་ཨེ་ནི་ལས་དོན་དེ་ཚོ་ཚང་མ་ད་སོ་སོས་པའི་ཐག་གཅོད་ཐུབ་ཡག་འདྲ་བོ་ད་འདི་འདྲ་བའི་དབང་ཆ་ཚད་ལས་བརྒལ་བ་དང་གཅིག་གི་ཚོད་དཔག་བྱེད་མ་ཐུབ་པ་འདི་འདྲའི་ཆགས་རེད་བཤད་ཟིག་གོ་རེ་གནང། ཨ་ནི་སྐུ་ཞབས Trump ལ་ཡ་ད་དུང་ཉེས་འཛུགས་གཞན་དག་ཁ་ཤས་ཅིག་ཡོད་རེད་པ་དེ་ཚོའི་གནས་སྟངས་གང་འདྲ་ཆགས་ཡོད་ན། ལགས་འོང་རྩ་བའི་ད་ལྟ་ཁོང་ལ་ཡ་གཅིག་གི་ནག་ཉེས་ཀྱི་ཁྲིམས་གཏུགས་དང་ཡང་གཅིག་གི་ཞི་བའི་ལས་དོན་དང་འབྲེལ་བའི་ཁྲིམས་གཏུགས་བྱས་ནས་ད་གྱོད་གཞི་ཨེ་ནི་མི་འདྲ་བ་དགུ་བཅུ་ཙམ་ཅིག་ཐོག་ལ་ཡ་ཁྲིམས་བཤེར་བྱེད་དགོས་པ་རེད་ཡིན་ནའི་ད་ད་གིན་ང་ཚོ་ཞུ་ཡ་དེ་ཨེ་ནི། ཨ་མི་རི་ཀའི་དབུས་གཞུང་གི་ཁྲིམས་ཁང་དང་འབྲེལ་བའི་གི་ནི་ནག་ཉེས་ཀྱི་ཁྲིམས་གཏུག་ཁྲིམས་རྩོད་ཁག་བཞི་ཡོད་པའི་ནང་ནས་གཅིག་བྱེད་ཀྱི་ཡོད་རེད་འདི་མིན་པ་གཅིག་དེ་ག་རེ་རེད་ཟེར་ན་ད་ཕློ་རི་ཌ་མངའ་སྡེའི་ནང་ལ་ནི་ཁོང་གི་བཞུགས་གནས་མ་ར་ལ་གོ་ནང་ལ་ནི་ཅིག་གི་ཨ་མི་རི་ཀའི་གི་ནི་གཞུང་གི་གསང་བའི་ཡིག་ཆ་མང་པོ་ཅིག་ནི་ཁྲིམས་འགལ་ཅིག་ཅིག་ཉར་བཞུགས་པ་རེད་ཟེར་ཡ་འདི་གི་ཁྲིམས་གཏུག་གཅིག་བྱས་ཨ་ནི།

ལགས་ལེགས་སོ། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ལོ་སུམ་ཅུ་སོ་གཉིས་ཀྱི་གོང་དུ་ཨ་མི་རི་ཀའི་ནང་བོད་པ་སྟོང་ཕྲག་གཅིག་ཙམ་ཞིག་གཞིས་སྤོས་གནང་རྒྱུར་རྒྱབ་སྐྱོར་དང་རོགས་རམ་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་ཟུར་པ་སྐུ་ཞབས Barney Frank ལ་མཱེ་སི་ཆུ་སིས་ཀྱི་བོད་མིའི་ཚོགས་པས་ལོ་གསར་གྱི་མཛད་སྒོ་དང་བསྟུན་ཏེ་ཐུགས་རྗེ་ཆེ་ཞུས་ཡོད་པའི་གནས་ཚུལ་ཞིག་འཕྲིན་ལས་ཆོས་སྒྲོན་ལགས་ནས་འབྲེལ་ཡོད་མི་སྣར་བཅར་འདྲི་ཞུས་ཏེ་སྙན་སྒྲོན་ཞུ་གི་རེད། ད་ལོ་ཤིང་འབྲུག་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་གི་ལོ་གསར་དེའི་སྐབས་ཨ་རིའི་མངའ་སྡེ་མཱེ་སི་ཆུ་སིས་ཀྱི་ས་གནས་ཀྱི་བོད་པའི་ཚོགས་པས་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་ཟུར་པ Barney Frank མཆོག་ལ་མི་ལོ་སུམ་ཅུ་སོ་གཉིས་ལྷག་གི་གོང་དུ་ཐོག་མར་བོད་པ་བཙན་བྱོལ་བ་གཅིག་སྟོང་ཨ་རི་ལ་གཞིས་ཆགས་ལ་བཞེས་རྒྱུའི་ཨ་རིའི་ཁྲིམས་གཏན་འབེབས་ཡོང་བ་དང་དེ་བཞིན་བོད་མི་དེ་དག་དང་རྗེས་སུ་ནང་མི་ཚོ་ཨ་རི་ལ་གཞིས་ཆགས་ལ་སྤོ་བར་རོགས་རམ་རྒྱ་ཆེ་གནང་བ་སོགས་ལ་བཀའ་དྲིན་ལེགས་གསོལ་གྱི་ཆེད་དུ་ཕུལ་བའི་མཛད་སྒོ་ཚོགས་གནང་ཤག་མཛད་སྒོ་དེའི་སྐོར་ལ་མཱེ་སི་ཆུ་སིས་བཅའ་བཞུགས་བྱང་ཨ་རིའི་བོད་མི་མང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ལ་བཀའ་འདྲི་ཞུ་དུས། སྐུ་ཉིད་བོད་མི་མང་སྤྱི་འཐུས་ཡིན་པའི་ཐོག་ནས་གསུངས་པ་ཡིན་ན་བོད་པ་ཐོག་མར་གཅིག་སྟོང་ཙམ་ཞིག་ཨ་རི་ལ་ཡ་གཞིས་ཆགས་ལ་ཕེབས། ནང་མི་དང

ཕྲུ་གུ་ཆུང་ཆུང་ཞིག་དེ་དུས་སྐྱེས་ཡོད་ནས་ད་ཕྲུ་གུའི་ཕ་མ་ཆགས་བསྡད་ཡོད་རེད། ལོ་དེ་ག་ཙམ་ཕྱིན་པའི་རིང་ཀ་ང་ཚོ་བོད་པའི་ངོས་ནས་བོད་པ་བཙན་བྱོལ་བ་ཨ་རི་ལ་གཞིས་ཆགས་ལ་ཕེབས་དགོས་ཡ་ཕེབས་རྗེས་དོན་དག་གྲུབ་འདུག་གས། དེ་ལོ་སུམ་ཅུ་དེའི་ནང་ག་འདྲས་བྱུང་འདུག་གས། ད་ངས་དེ་ལྟ་ཕྱོགས་དེའི་ཐོག་ལ་ཡ་ད་ལྟ་བར་དུ་ཡ་ཡག་ཐག་ཆོད་རེ་ཞིག་བྱུང་ཤག་བསམ་སངས་ཀྱིས། ཐོག་མར་ལས་འགུལ་དེ་སྤེལ་བའི་སྐབས་ལ་ཡང། ང་རའི་བསམ་བློ་འཁྱེར་སྟངས་དེ་ལ་ཡང། ང་ཚོ་འཐབ་རྩོད་མི་རིགས་ཤིག་ཡིན་དུས་གང་ལ། ང་རང་ཚོས་ཀྱི་མི་རིགས་དེ་ཕྱི་རྒྱལ་ཡུལ་གྲུ་ཁག་ལ་ག་ཚོད་མང་ག་ཡོད་པ་ཡིན་ན། འདི་གིས་དེ་གིས་ང་རང་ཚོ་གི་འཐབ་རྩོད་ལས་འགུལ་ཐོག་ལ་ཡང། དཔལ་འབྱོར་གྱི་རྒྱབ་སྐྱོར་དགོས་ཡ་དེ་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་དུས་གང་ལ་ཡང་དེ་འདྲ་ཞིག་བྱུང་བ་ཡིན་ན། ཏན་ཏན་དཔལ་འབྱོར་གྱི་ཐོག་ནས་ཕྱི་རྒྱལ་ཁག་ཏུ་བཞུགས་མཁན་བོད་མི་ཚོས་ཀྱིས་ང་ཚོའི་འཐབ་རྩོད་ཀྱི་ལས་འགུལ་ཐོག་ལ་ཡར་ནུས་པ་མཉམ་སྤུངས་ཤིག་གནང་བ་ཡིན་ན་ཏན་ཏན་གྲུབ་འབྲས་ཤིག་ཐོན་གྱི་རེད་བསམ་པའི་ཀྱི་བསམ་བློ་གནང་སྟེ་ཡར་དེ་འདྲའི་ཞུ་ཡ་འདི་ཡོང་དགོས་ཡ་རེད་དེ། རྒྱ་གར་རང་བཙན་གྱི་འཐབ་རྩོད་ཀྱི་ལོ་རྒྱུས་ནང་ལ་ཡར་གཟིགས་གནང་བ་ཡིན་ན། ད་ནང་བཞིན་གྱི་རྒྱ་གར་གྱི་མི་རིགས་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡོད་མང་པོ་ཅིག་གིས་རྒྱབ་སྐྱོར་གནང་བྱས་ཨ་ནི་རྒྱ་གར་ནང་ལ་ཡང། རང་བཙན་གྱི་ཆེད་དུ་ལ་ཡང་ལས་འགུལ་སྤེལ་མཁན་ཚོ་ལ་ཡང་རྒྱབ་སྐྱོར་ཆེན་པོ་ཅིག་ཐོབ་བྱས་ལས་འགུལ་སྤེལ་ཐུབ་པ་བྱུང་ཡོད་རེད། ད་ད་ག་ནང་བཞིན་ངས་ད་ལྟ་བསྡད། ང་ཚོ་ཚགས་ཚུད་པོ་ཡག་ཐག་ཆོད་བྱུང་ཤག་ཟེར་གོའི་རྒྱུ་མཚན་གཙོ་བོ་དེ་གཅིག་ག་རེ་རེད་ཟེར་ན། གཅིག་ང་ཚོ་ད་ལྟ་བར་དུ་ལ་ཡག་ད་དེ་བོད་མི་ད་ལྟ་གསུངས་པ་ནང་བཞིན་ཁྲི་ཁ་ཤས་ཤིག་ཡོད་རེད་ཟེར་གོ་རེད་འདི་གས་འདི་དངོས་གནས་དྲང་གནས་ག་ལ་ག་ཙམ་ཡག་ཐག་ཆོད། བོད་རིགས་སྤྱི་མཐུན་ཚོགས་པ་ཁག་ཉི་ཤུ་རྩ་བདུན་བཞུགས་ཡོད་རེད། ཨ་ནི་འདི་གས་འདི་ཅིག་མངའ་སྡེ་འདྲ་མིན་སྣ་ཚོགས་ལ་ཡག་ཡོད་རེད་ཨ་ནི། ད་གནད་དོན་གཙོ་བོ་རང་དེ་ང་ཚོ་མུ་མཐུད་བྱས་ང་རང་ཚོ་གི་སྐད་ཡིག་དང་རིག་གཞུང་འདི་དངོས་གནས་དྲང་གནས་ཡར་རྒྱས་གོང་འཕེལ་མ་བརླག་པ་བྱས་བྱེད་ཐུབ་ཡས་ཅིག་དང། ཨ་ནི་འཐབ་རྩོད་ཀྱི་ཆེད་དུ་ལ་ཡག་ཅིག་ལས་འགུལ་འདི་གོང་འཕེལ་གང་ཐུབ་ཐུབ་ཅིག་བཏང་ཐུབ་པ་ཡིན་ན་ཨ་ནི། ཚགས་ཚུད་པོ་བྱས་ད། ལས་དོན་དེ་གི་ཐོག་མའི་དམིགས་ཡུལ་དང་འཆར་གཞི་ཞིག་འགྲུབ་ཀྱི་རེད་བསམ་གྱི་འདུག་ད་མ་འོངས་པ་ལ་ཡང་ཅིག་གི་ག་འདྲ་ཆགས་ཀྱི་རེད་ཆགས་ཀྱི་མ་རེད་ཟེར་དེ་ད་ད་ལྟ་གི་དེ་ཡོད་པའི་གི་བོད་མི་ཚོར་ཡག་རག་ལས་བསྡད་ཀྱི་རེད་ཨ་ནི་ཅིག་ད་ལྟ་ནང་བཞིན་གྱི་གནང་བ་ནང་བཞིན་གྱི་མུ་མཐུད་བྱས། ཅིག། ང་རང་ཚོ་སྐད་ཡིག་རིག་གཞུང་སྲུང་སྐྱོབ་བྱེད་ཡས་ད་ག་ནང་བཞིན་ང་རང་ཚོའི་གི་སྤྱི་ཚོགས་ནང་ལ་ཡག་ད་ཅིག་རྒྱ་བལ་འབྲུག་གསུམ་ནང་ལ་ཡག་དཀའ་ངལ་འཕྲད་པའི་སྐབས་ལ་ཡག་དཔལ་འབྱོར་དང་གང་ཅིའི་ཐོག་ནས་རྒྱབ་སྐྱོར་དང་རོགས་རམ་བྱེད་ཡས་ཨ་ནི་གཙོ་ཆེ་ཤོས་དེ་ང་ཚོའི་འཐབ་རྩོད་གི་ལས་འགུལ་སྤེལ་ཡས་དེའི་ཐོག་ལ་ཡག་ཅིག་ཚང་མས་གི་ཅིག་ཕྱར་གྲུ་མཉམ་འདེགས་གནང་བྱས་མུ་མཐུད་བྱས་གནང་བ་ཡིན་ན་ད་ལྟ་ང་ཚོ་གྲུབ་འབྲས་བྱུང་བ་ལས་འདི་ལས་ལྷག་ཅིག་ཏན་ཏན་ཡོང་ཡག་གི་རེ་བ་ཆེན་པོ་ཡོད་རེད་འདི་སོང་ཙང་ཅིག་མ་འོངས་པ་ལ་ཡང་ང་རའི་ངོས་ནས་ཅིག་རེ་བ་ཆེན་པོ་ཅིག་དང་ཨ་ནི་ཐོག་མ་བོད་མི་སྟོང་ཕྲག་ཅིག་ཚུར་འཐེན་ཡས་གི་དམིགས་ཡུལ་དང་འཆར་གཞི་འདི་གས་འདི་བཀོད་པ་འདི་གས་འདི་དོན་དག་འགྲུབ་ཤག་བསམ་པ་ཅིག་སེམས་ལ་བསམ་པ་མ་ཟད་དངོས་གནས་དྲང་གནས་དགའ་ཚོར་དང་སྤོབས་པ་ཆེན་པོ་ཡོད་ཞུ་ཡིན།
ཨ་རི་ལ་བོད་པ་བཙན་བྱོལ་བ་གཅིག་སྟོང་ཐོག་མ། གཞིས་ཆགས་ལ་བཏང་གནང་ཡག་དེ་དེ་བོད་པ་གཅིག་སྟོང་འདི་ཙམ་གྱི་དོན་དག་མ་རེད་དེ། བོད་སྤྱི་པའི་རྩ་དོན་དང་འབྲེལ་བསྡད་ཡོད་རེད། ཐོག་མའི་གཅིག་སྟོང་གི་གཞིས་ཆགས་དང་པོ་སྤོས་བྱས་ད་ལོ་སུམ་ཅུ་ལྷག་འགྲོ་ཚར་གྱི་ཡོད་དུས། ཨ་རིར་གཞིས་སྤོས་བྱུང་བའི་གི་བོད་པ་བཙན་བྱོལ་བ་རྣམ་པས་ད་དུང་ཡིན་ནའི་ག་རེ་ག་རེ་གནང་ཡག་ཡོད་རེད། བོད་ཀྱི་རྩ་དོན་དང་འབྲེལ་བའི་བོད་པའི་བདེ་དོན་དང་འབྲེལ་བའི་འདི་ཐད་ལ་བཀའ་སློབ་ཅིག་གནང་རོགས་གནང།
འཕྲིན་ལས་ལགས་གསུངས་པ་ནང་བཞིན་རེད། བོད་མི་སྟོང་ཕྲག་གཅིག་དེ་ཐོག་མ་བཏང་གནང་དུས། བོད་མི་སྟོང་ཕྲག་གཅིག་གི་མི་ཚེ་འགྲོ་སྟངས་གཅིག་པུའི་ཐོག་ནས་མ་རེད་ད། དེ་རྒྱ་ཆེ་ས་ནས་ང་རང་ཚོ་གི་རྩ་དོན་དང་འཐབ་རྩོད་དང་འབྲེལ་བ་ཆགས་བསྡད་དུས། འདིའི་ཐོག་ལ་ཡ་གཅིག། རྩ་བའི་དོན་དུ་རྒྱལ་སྤྱིའི་ནང་ལ་ཡང་ཨ་རིའི་གཞུང་ངོས་ནས་ཀྱི་བོད་དོན་ཐོག་ལ་ཡང་ཀྱི་དངོས་གནས་རྒྱབ་སྐྱོར་ཤུགས་ཆེ་ཤོས་དག་ནང་བཞིན་གྲོས་ཚོགས་ནང་ལ་ཁྲིམས་འཆར་ཡིན་ནའི་འདྲ་ཁྲིམས་ཡིག་ཡིན་ནའི་འདྲ་དེ་གས་དེའི་ཐོག་ནས་ཀྱི་ལུང་པ་གཞན་དག་བརྩིས་བྱས་ན་ད་མང་ཤོས་རེ་བྱུང་བསྡད་ཡོད་རེད་ད་གཙོ་བོ་འདི་གས་དེ། སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་དང། ང་ཚོ་མི་ཐོག་རྒན་པ་ཚོས་ཀྱི་སྐུ་ལས་བསྐྱོན་བྱས་བྱུང་བཞག་པ་ཞིག་རེད། ད་ཡིན་ནའི་མུ་མཐུད་བྱས། ད་ལྟ་ང་ཚོ་བདེན་མཐའ་མ་གསལ་བར་དུ། ང་ཚོ་མུ་མཐུད་བྱས་ལས་འགུལ་ད་ལྟ་གནང་བ་ནང་བཞིན་མུ་མཐུད་བྱས་སྤེལ་དགོས་ཡས་དེ་དཔེ་མ་སྲིད་གལ་ཆེན་པོ་གཅིག། ལྷག་པར་དུ་ཨ་རིའི་གཞུང་ངོས་ནས་ཅིག་བོད་དོན་བདེན་མཐའ་གསལ་ཆེད་དུ་ལ་ཡ་ཅིག་དངོས་གནས་ལངས་ཕྱོགས། མི་འདྲ་ཅིག་འཛིན་དགོས་ཀྱི་ཡོད་ན། ད་ལྟའི་ལངས་ཕྱོགས་འདི་ཁ་སོར་ཆེ་ཁ་བསྒྱུར་ས་འདི་ཨ་རི་གྲོས་ཚོགས་ཆགས་བསྡད་ཀྱི་ཡོད་རེད། ཨ་རི་གྲོས་ཚོགས་ཟེར་དུས་སྒང་ལ་གྲོས་ཚོགས་འཐུས་མི་གོང་མ་དང་འོག་མའི་གི་འཐུས་མི་རྣམ་པ་ཚོའི་གི་ཕྱག་ལ་ཡོད་རེད། གྲོས་ཚོགས་འཐུས་མི་དེ་གས་དེ་ནི་ང་ཚོ་ཨ་རི་མི་མང་གི་འཐུས་མི་ཆགས་བསྡད་དུས་སྒང་ལ་ཡ། ང་ཚོ་དེ་ཨ་རིའི་ནང་ལ་ཡང་བཞུགས་བསྡད་པའི་གི་བོད་རིགས་ཚོའི་ངོས་ཀྱི་འཐུས་མི་ཆགས་བསྡད་དུས། དེར་བཞུགས་མཁན་བོད་རིགས་ཚོའི་ངོས་ནས་སོ་སོའི་གྲོས་ཚོགས་འཐུས་མི་མཉམ་དུ་ལ་ཡང་འབྲེལ་བ་ནམ་རྒྱུན་དུ་ནས་ཉར་དགོས་ཡས། ལྷག་པར་དུ་བོད་ནང་ལ་ཡང་ཛ་དྲག་གནས་ཚུལ་དེ་འདྲ་བྱུང་བའི་སྐབས་དེར་ཡང་ཁོང་ཚོའི་གི་གྲོས་ཚོགས་འཐུས་མི་དང་ལས་བྱེད་ཚོ་ལ་ཡང་གནས་ཚུལ་དེ་གས་དེ་གོ་རྟོགས་སྤེལ་དགོས་ཡས། ཨ་ནི་ལྷག་པར་དུ་གཅིག་ང་ཚོ་བོད་དོན་བདེན་མཐའ་གསལ་ཆེད་དུ་ཡ་ཁོང་ཚོའི་ངོས་ནས་མུ་མཐུད་ཅིག་རྒྱབ་སྐྱོར་གནང་དགོས་ཡས་དེ་འབྲེལ་བ་འདི་དང་ལས་འགུལ་འདི་ང་ཚོ་དམིགས་ཡུལ་མ་འགྲུབ་བར་དུ་ལ་ཡ་འདི་གནང་དགོས་ཡས་དེ་དཔེ་མ་སྲིད་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་འདི་དང་མཉམ་དུ་ལ་ཡ་ད་གིན་གོང་དུ་ཞུས་པ་ནང་བཞིན། ང་རང་ཚོའི་གི་མི་རིགས་ཀྱི་སྐད་ཡིག་རིག་གཞུང། ཆོས། དེ་གས་དེ་མི་ཉམས་གོང་འཕེལ་འགྲོ་བའི་ཆེད་དུ་ལ་ང་རང་ཚོའི་ངོས་ནས་ཅིག་ཕ་མ། བོད་རིགས་ཚོའི་གི་ཕ་མ་ཡིན་ནའི་འདྲ་མི་ཐོག་རྒན་པ་ཚོ་ཡིན་ནའི་འདྲ་སྤྱི་མཐུན་ཚོགས་པ་ཚང་མས་ཀྱི་འགན་མཉམ་རུབ་བཞེས་བྱས་འདི་ཡིན་གཅིག་མིན་གཅིག། གལ་ཆེན་པོ་ནང་ནས་ཆེན་པོ་ཅིག་རྩིས་བྱས། སྐད་ཡིག་སྲུང་སྐྱབས་བྱེད་དགོས་དེ་གནད་འགག་ཆེན་པོ་ཆགས་ཡོད་རེད་བསམ་འདི་གནང་བ་ཡིན་ན་འདི་གཉིས་འདི་གནང་བ་ཡིན་ན་ཏན་ཏན་ཅིག་ང་ཚོ་མ་འོངས་པ་ལ་ཡང་རེ་བ་ཆེན་པོ་ཅིག་བྱས་ཆོག་གི་རེད་བསམ་གྱི་འདུག།

གཏོར་རྒོལ་བྱེད་རྒྱུའི་གྲ་སྒྲིག་བྱེད་བཞིན་པའི་སྐབས་འདིར་གཟའ་མིག་དམར་གྱི་ཉིན་མོར་རྒྱལ་སྤྱིའི་དབུ་ཁྲིད་ཚོས་ཨིསི་རེལ་དང་ཧ་མ་སི་བར་ལ་མེ་འཕེན་མཚམས་འཇོག་དགོས་ཀྱི་རེད་ཅེས་པའི་གནོན་ཤུགས་ཇེ་ཆེར་འགྲོ་བཞིན་པའི་སྐོར་གྱི་གནས་ཚུལ་ཞིག་ཚེ་རིང་ཆོས་སྒྲོན་ལགས་སྙན་སྒྲོན་ཞུ་གནང་གི་རེད། དེ་རིང་རེས་གཟའ་མིག་དམར་ཉིན་མོ་ཨ་མི་རི་ཀའི་དབུས་གསང་བའི་ལས་ཁང་གི་འགན་འཛིན་སྐུ་ཞབས་ཝི་ལིམ Burns དང་ཨིསི་རེལ་གྱི་གསང་བའི་ལས་ཁང་གི་སྤྱི་ཁྱབ་འགན་འཛིན་སྐུ་ཞབས David Barnea ཞུ་བ་དེ་གཉིས་དབར་ཨི་ཇིབ་ཀྱི་གྲོང་ཁྱེར་ཁཱའི་རོ་ན་བསྐྱར་དུ་མཇལ་འཕྲད་ཞིག་གནང་སྟེ། ཨིས་ར་ཨེལ་དང་ཧ་མཱ་སི་རུ་ཁག་གཉིས་ཀྱི་བར་གྲོས་འགྲིག་ཞིག་ཡོང་ཐབས་གནང་གི་ཡོད་འདུག་པ་དང། ཨི་ཇིབ་ཡུལ་གྱི་ཨལ་ཁོ་ཨི་ར་ཅེས་པའི་གསར་འགྱུར་ལས་ཁང་དེ་ཡིས་གནས་ཚུལ་སྤེལ་བའི་ནང་གསལ་བྱས་ན། ཨིས་ར་ཨེལ་གྱིས་གྷ་ཛ་ལུང་ཤོད་ནང་ཞི་བའི་མི་དམངས་ས་ཡ་བརྒལ་བར་གནས་སྡོད་བྱེད་ཡུལ་དེར་གཏོར་རྒོལ་བྱ་རྒྱུར་གྲ་སྒྲིག་བྱེད་ཀྱི་ཡོད་པའི་དུས་དེར་བསྐྱར་དུ་ལྷན་འཛོམས་ཤིག་གནང་སྟེ། སྐབས་གཅིག་རིང་མེ་འཕེན་མཚམས་འཇོག་ཞིག་ཡོང་ཐབས་གནང་བའི་ཐོག་ནས། དེའི་ཚབ་ཏུ་ཧ་མཱས་རུ་ཁག་གིས་ཨིས་ར་ཨེལ་གྱི་མི་སེར་བཙན་ཁྲིད་བྱས་པ་ཁག་གློད་གྲོལ་ཡོང་རྒྱུའི་རེ་བ་བཅངས་ཀྱི་ཡོད་པ་གསལ་སྟོན་བྱས་བཞག་དེ་ཡང་གོང་ཞུས་གསང་བའི་ལས་ཁང་གི་གནད་ཡོད་མི་སྣ་གཉིས་ཀྱི་མཇལ་འཛོམས་འདི་ནི་འདས་པའི་གཟའ་འཁོར་འགའ་ཤས་རིང་ཕྱོགས་གཉིས་བར་མེ་འཕེན་མཚམས་འཇོག་ཡོང་རྒྱུའི་ལས་འཆར་ཁག་ལ་ལམ་ལྷོང་མ་བྱུང་བའི་རྗེས་སུ་ཨ་མི་རི་ཀ་དང་མཉམ་འབྲེལ་རྒྱལ་ཚོགས་གཉིས་ཀས་ཨིས་ར་ཨེལ་གྱིས་པཱ་ལེ་སི་ཐན་གྱི་ཞི་བའི་མི་མང་ས་ཡ་བརྒལ་བ་འཚང་ཁ་ཤིག་ཤིག་ངང་གནས་སྡོད་བྱེད་ཡུལ་ར་ཧྥ་གྲོང་ཁྱེར་ཟེར་བ་དེའི་ནང་གཏོར་རྒོལ་བྱ་མི་ཉན་པ་ཞིག་དང་ཞི་བའི་མི་མང་ཚོར་འཆི་རྨས་ཀྱི་གོད་ཆག་མི་ཡོང་བའི་སྲུང་སྐྱོབ་མེད་པའི་ཐོག་ནས་ཁོ་ཚོའི་ཐོག་རྒོལ་རྡུང་བྱ་མི་རུང་བ་ཡིན་ཞེས་ནན་སྐུལ་བྱས་ཡོད་འདུག་འདས་པའི་ཟླ་བ་བཞི་ལྷག་རིང་ཨིས་ར་ཨེལ་དང་ཧ་མཱ་སི་རུ་ཁག་གཉིས་ཀྱི་དབར་འཐབ་འཁྲུག་བྱུང་བ་དེ་དག་ནང་པཱ་ལེ་སི་ཐན་གྱི་ཞི་བའི་མི་མང་སྟོང་ཚོ་མང་པོར་ག་འགྲོ་འདི་འགྲོ་མེད་པར་ལུས་ཡོད་པར་མ་ཚད་ད་ཆ་བྲོས་ས་བྲོས་ཡུལ་མེད་པར་གྱུར་བའི་དུས་དེར་ཡང་ཨིས་ར་ཨེལ་གྱིས་སླར་ཡང་རྒོལ་རྡུང་བྱ་རྩིས་ཡོད་པ་དེར་རྒྱལ་སྤྱིའི་ཕྱོགས་ནས་སྐྱོན་བརྗོད་ཤུགས་ཆེ་ཡོང་གི་ཡོད་པ་རེད། དེ་ཡང་རང་ཁྱིམ་དང་བྲལ་དགོས་བྱུང་བ་པཱ་ལེ་སི་ཐན་གྱི་བུད་མེད་ཨེ་མཱན་དིང་ཁམ་ཟེར་བ་དེ་ཡིས་བརྗོད་པར་བྱས་ན་ང་ཚོ་བྲོས་ས་ཚང་མར་འབར་རྫས་བརྒྱབ་ཀྱི་ཡོད་པ་སོང་ཙང་ད་ཆ་བྲོས་ས་བྲོས་ཡུལ་ཡང་མི་འདུག་ཞེས་བློ་ཕམ་ངང་བཤད་ཡོད་པ་ནང་ལྟར། ཁ་སང་རེས་གཟའ་ཟླ་བའི་ཉིན་མོ་ཇོར་ཌན་གྱི་རྒྱལ་པོ་ཨབ་ཏུ་ལ་གཉིས་པ་དང་ཨ་མེ་རི་ཁའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་རྣམ་གཉིས་བར་ཕོ་བྲང་དཀར་པོའི་ནང་མཇལ་འཕྲད་གྲོས་མོལ་ལྷུག་པོ་ཞིག་གནང་བའི་རྗེས་སུ་སྲིད་འཛིན་སྦའི་ཏན་མཆོག་གིས་དུས་ཟིང་འདི་དག་ནང་ཉེས་མེད་ཞི་བའི་མི་མང་ཚོར་འཆི་རྨས་ཀྱི་གོད་ཆག་ཡོང་གི་ཡོད་པ་དེ་ཚོ་ནི་ཡིད་སྐྱོ་དགོས་པའི་གནས་སྟངས་ཤིག་ཆགས་ཡོད། གྲོང་ཁྱེར་རཱ་ཧྥེ་ནང་ཡོད་ཞི་བའི་མི་མང་ཚོར་ངེས་པར་དུ་སྲུང་སྐྱོབ་བྱ་གལ་ཆེ་བ་ཡིན་ཞེས་དང། པཱ་ལེ་སི་ཐན་གྱི་མི་སེར་མང་པོ་ཞིག་ནི་དེའི་གོང་དུ་ཡང་སྲོག་མགོ་ཐོན་རྒྱུའི་ཆེད་དུ་ནང་མི་བུ་ཕྲུག་ཁྲིད་ནས་བྱང་ཕྱོགས་ཁུལ་དུ་བྲོས་བྱོལ་དུ་སོང་བ་དེ་ཚོར་སླར་ཡང་རཱ་ཧྥ་གྲོང་ཁྱེར་ནང་འཚང་ཁ་ཤིག་ཤིག་ངང་སྡོད་དགོས་བྱུང་བ་དེ་ཚོར་སྲུང་སྐྱོབ་ངེས་པར་དུ་བྱ་གལ་ཆེ་བ་ཡིན་ཞེས་ནན་བརྗོད་གནང་ཡོད་པ་རེད། ཇོར་ཌན་ཡུལ་གྱི་རྒྱལ་པོ་ཨབ་ཏུ་ལ་མཆོག་གིས་ཨིས་ར་ཨེལ་དང་ཧ་མཱ་སི་གཉིས་ཀྱི་དབར་ཞི་བའི་གྲོས་འགྲིག་ཞིག་ཡོང་ཐབས་གནང་བ་དང་སྦྲགས། ཨིས་ར་ཨེལ་གྱིས་དེང་སྐབས་གྷ་ཛ་ལུང་ཤོད་ནང་གཏོར་རྒོལ་བྱ་རྩིས་ཡོད་པ་དེ་ཡིས་མི་ཆོས་དང་འགལ་བའི་ཚབས་ཆེའི་གནས་སྟངས་ཤིག་ཏུ་འགྱུར་སྲིད་པ་དེར་ཐུགས་འཚབ་ཆེན་པོ་ཡོང་གི་འདུག་ཞེས་གསུངས་ཡོད་པ་ནང་ལྟར་ཨིས་ར་ཨེལ་གྱིས་སླར་ཡང་གྲོང་ཁྱེར་རཱ་ཧྥ་ནང་གཏོར་རྒོལ་བྱ་སྲིད་པའི་གནད་དོན་དེར་རྒྱ་ནག་དང་འཇར་མ་ནི་ནོ་ཝེ་ལ་སོགས་ཀྱིས་དགག་པ་ཤུགས་ཆེན་བརྒྱབ་ཡོད་འདུག་གཟའ་འཁོར་སྔོན་མའི་ནང་ཨིས་ར་ཨེལ་དང། ཧ་མ་སུ་རུ་ཁག་གཉིས་ཀྱི་དབར་གྲོས་འགྲིག་ཞིག་གོ་སྒྲིག་བྱས་པ་དེར་ལམ་ལྷོང་མ་བྱུང་བའི་རྗེས་སུ་ད་ལན་གཟའ་ཟླ་བའི་ཉིན་མོ་ཨི་སི་རལ་གྱི་དཔུང་དམག་ཚོས་གྲོང་ཁྱེར་རཱ་ཧྥཱ་ནང་ཞོགས་པ་སྔ་པོར་སྔོག་བཤེར་ཞིག་བྱས་ཡོད་པ་དེའི་ནང་ཧ་མ་སུ་རུ་ཁག་གི་དོ་དམ་འོག་ཏུ་ཡོད་པ་ཨི་སི་རལ་གྱི་མི་སེར་ལོ་ན་དྲུག་ཅུ་བྱས་པ་ཞིག་དང་བདུན་ཅུ་བྱས་པའི་མི་གཉིས་གློད་གྲོལ་ཐུབ་ཡོད་འདུག་ན་ཡང་ལས་འཆར་དེའི་ནང་པཱ་ལེ་སི་ཐན་གྱི་མི་རིགས་བརྒྱ་ཙམ་ཞིག་ལ་སྲོག་སྐྱོན་བྱུང་ཡོད་འདུག། ལས་འཆར་དེའི་ཐོག་ཨི་སི་རལ་གྱི་སྲིད་བློན་སྐུ་ཞབས་ནེ་ཐན་ཡ་ཧུ་ཡིས་བསྔགས་བརྗོད་ཤུགས་ཆེ་བྱས་ཡོད་འདུག་ན་ཡང་པཱ་ལེ་སི་ཐན་གྱི་ཕྱི་སྲིད་ལས་ཁང་གིས་ཨི་སི་རལ་གྱི་དཔུང་དམག་ཚོས་ལས་འཆར་དེའི་ནང་པཱ་ལེ་སི་ཐན་གྱི་མི་སེར་བརྒྱ་ལྷག་སྡེབ་གསོད་བཏང་འདུག་ཞེས་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་འདུག།

སང་ཉིན་གཟའ་ལྷག་པའི་ཉིན་གྱི་ང་ཚོས་ཨ་རིའི་རླུང་འཕྲིན་ཁང་གི་བརྙན་འཕྲིན་དང་རྒྱང་བསྒྲགས་ཅིག་ཅར་གཏོང་བའི་ཀུན་གླེང་གི་བརྙན་འཕྲིན་ལས་རིམ་ནང་དུ་བརྗོད་གཞི་ཅི་ཞིག་གོ་སྒྲིག་ཞུས་ཡོད་པ་དང་དེ་ལ་བགྲོ་གླེང་གནང་མཁན་སུ་ཕེབས་ཀྱི་ཡོད་པ་ལ་སོགས་པ་ངོ་སྤྲོད་ཞུ་གི་ཡིན། དེ་ཡང་བརྗོད་གཞི་དང་པོ་དེ་ཡིན་ན། ད་རྒྱ་ནག་གཞུང་གིས་བོད་ནང་དུ་བོད་མི་ཚོ་ལ་དྲག་གནོན་གྱི་སྲིད་བྱུས་འདྲ་མིན་འཛིན་བཞིན་པ་དེ་གསར་བ་གང་ཡང་མ་རེད་དེ་གཟའ་འཁོར་སྔོན་མ་གི་ནང་ལ་ད་ལྟ་རྒྱ་ནག་གཞུང་གིས་བཙན་བྱོལ་དུ་ཡོད་པའི་བོད་མི་ཚོ་ལ་རྒྱལ་མཚམས་བརྒལ་ནས་ཚོད་འཛིན་དང་གཉའ་གནོན་བྱེད་བཞིན་པ་དེའི་སྐོར་གྱི་སྙན་ཐོ་ཞིག་ཐོན་ཡོད་པ་དེ་ཡིན། སྙན་ཐོ་དེའི་ནང་དུ་བཀོད་པ་ལྟར་ན། རྒྱ་ནག་གཞུང་གིས་བོད་མི་བཙན་བྱོལ་བ་ཚོའི་བོད་དུ་ཡོད་པའི་ཕ་མ་སྤུན་མཆེད་ཀྱི་བདེ་འཇགས་གཏའ་མར་བཞག་སྟེ་བཙན་བྱོལ་བའི་ལས་འགུལ་དང་སྨྲ་བརྗོད་འགོག་ཐབས་བྱེད་བཞིན་པ་དེ་བསྟན་འདུག་བཙན་བྱོལ་བོད་མིའི་ཁྲོད་དུ་རྒྱའི་གསང་ཉུལ་བ་འགྲེམས་འཇོག་བྱས་ཡོད་པའི་དོགས་སྣང་གི་འོག་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནུས་སྟོབས་ཇེ་ཞན་དུ་འགྲོ་བཞིན་པ་དང་བོད་མི་ཕན་ཚུན་བར་གྱི་ཡིད་ཆེས་ལ་དོ་ཕོག་ཐེབས་བཞིན་པ་རེད་འདུག་རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་འཛམ་གླིང་ཁྱོན་ཡོངས་སུ་ཡོད་པའི་བོད་མི་བཙན་བྱོལ་བ་ལ་གཉའ་གནོན་བྱེད་བཞིན་པའི་སྐོར་ལ་སྙན་ཐོ་ཞིག་བཏོན་ཡོད་པ་འདིའི་ཐད་ནས་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་ལ། བཙན་བྱོལ་བོད་མིས་མྱོང་བཞིན་པའི་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་གཉའ་གནོན་ཞེས་པའི་སྙན་ཐོ་འདོན་མཁན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་གདན་འདྲེན་ཞུས་ཏེ་སྙན་ཐོ་དེའི་སྐོར་གྱི་ཞིབ་ཕྲ་བགྲོ་གླེང་ཞུ་གི་ཡིན། དེ་ནས་བརྗོད་གཞི་གཉིས་པ་དེ་ཡིན་ན་ཡང་གཟའ་འཁོར་སྔོན་མ་གི་ནང་ལ་བོད་དང་འབྲེལ་བའི་སྙན་ཐོ་གལ་ཆེན་པོ་གཅིག་ཐོན་སོང། དེ་ནི་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་ཡོད་པའི་བོད་གནས་ལྟ་ཞིབ་བམ Tibet Watch དང་དབྱིན་ཇིའི་རྒྱལ་ས་ལོན་ཌོན་དུ་རྟེན་གཞི་བྱས་ཡོད་པའི་གཡུ་ཐོག་ཉམས་ཞིབ་ཁང་ངམ Turquoise Roof གཉིས་མཉམ་འབྲེལ་གྱི་ཐོག་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོའི་ཁ་པར་གི་ནང་ལ་མཉེན་ཆས་ཞིག་ཕབ་ལེན་བྱས་ཏེ་བཅུག་པའི་རྗེས་སུ། དེ་བརྒྱུད་ནས་དྲ་རྒྱའི་རྒྱུད་ལམ་གྱི་བོད་མི་ཚོའི་བྱེད་སྒོ་དང་གཏམ་བརྗོད་སོགས་བསྡུ་རུབ་བྱས་པ། བསྡུ་རུབ་བྱས་པའི་ཡིག་ཆ་རྣམས་བེད་སྤྱོད་ཀྱི་ཐོག་ནས་དྲ་རྒྱའི་རྒྱུད་ལམ་དུ་བོད་མི་ཚོའི་སྨྲ་བརྗོད་དང་འགྲོ་འདུག་སྤྱོད་གསུམ་ལ་ཚོད་འཛིན་དང་ལྟ་རྟོག་བྱེད་བཞིན་པ་དེའི་སྐོར་ནས་སྙན་ཐོ་ཞིག་ཐོན་ཡོད་པ་དེ་ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་གྱི་ནང་དུ་བགྲོ་གླེང་ཞུ་རྒྱུའི་བརྗོད་གཞི་གཉིས་པ་དེ་ཡིན་ལ། ཐེངས་འདིའི་ཀུན་གླེང་གི་ནང་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་ཆོས་སྐྱིད་ལགས་མཉམ་ཞུགས་གནང་གི་ཡོད། གཟའ་འཁོར་སྔོན་མའི་ནང་ལ་བཙན་བྱོལ་བོད་མི་ཚོ་ལ་རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་གཉའ་གནོན་ག་རེ་བྱེད་ཀྱི་ཡོད་པ་དང་ད་ག་ནང་བཞིན་གྱི་བོད་ནང་གི་བོད་མི་ཚོ་ལ་དྲ་རྒྱའི་བརྒྱུད་ལམ་ནས་རྒྱ་ནག་གིས་དམ་དྲག་བྱེད་སྟངས་ག་འདྲ་ཡིན་པ་ལ་སོགས་པའི་སྙན་ཐོ་གཉིས་ཐོན་ཡོད་པ་འདི་སང་ཉིན་ང་ཚོས་ཀུན་གླེང་བརྙན་འཕྲིན་ལས་རིམ་གི་ནང་ཞིབ་ཕྲ་བགྲོ་གླེང་ཞུ་རྒྱུ་ཡིན་ན་རྣམ་པ་ཚོས་དེའི་ཐོག་ལ་གསན་གཟིགས་གནང་རྒྱུ་མ་བརྗེད་པ་གནང་རོགས། བཀའ་དྲིན་ཆེ། འདི་ག་རྒྱལ་ས Washington ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཡང། ཐའེ་ཝན་དང་ཡུག་ཀེ་རེན། ཨི་སི་རལ། དེ་བཞིན། འབྲེལ་ཡོད་གཞུང་འབྲེལ་ཁག་ཅིག་ལ་ཨ་མི་རི་ཀའི་སྒོར་མོ་ཐེར་འབུམ་དགུ་བཅུ་གོ་ལྔ་ཙམ་གྱི་མ་གནས་ཀྱི་རོགས་རམ་གནང་རྒྱུ་ཞིག་ལ་ཟླ་བ་མང་པོའི་རིང་གྲོས་མོལ་གནང་པའི་རྗེས་སུ་ཨ་མི་རི་ཀའི་གྲོས་ཚོགས་གོང་མས་རྒྱབ་སྐྱོར་ཐོབ་ཡོད་ན་ཡང་གྲོས་ཚོགས་འོག་མའི་ནང་རྒྱབ་སྐྱོར་ཐོབ་མིན་ལ་ཐེ་ཚོམ་མུ་མཐུད་དེ་ཡོད་པའི་སྐོར་གྱི་གནས་ཚུལ་ཞིག་འཕྲིན་ལས་ཆོས་སྒྲོན་ལགས་སྙན་སྒྲོན་ཞུ་གནང་གི་རེད།
ཨ་རིས་ཡུག་ཀེ་རེན་དང་ཨི་ཟི་རེལ་ཐའེ་ཝན་བཅས་གསུམ་ལ་ཨ་སྒོར་དུང་ཕྱུར་དགུ་བརྒྱ་ལྔ་བཅུ་ཙམ་མ་གནས་ཀྱི་རོགས་རམ་གསར་པ་ཞིག་གནང་རྒྱུའི་ཁྲིམས་འཆར་ལ། གནད་དོན་དེའི་ཐད་ལ་ཨ་རིའི་ཆབ་སྲིད་ཚོགས་པ་གཙོ་བོ་གཉིས་ཀྱི་བར་དང་དེ་བཞིན་དེ་གཉིས་ཀྱི་ནང་ཁུལ་གྱི་ཤོག་ཁག་སོགས་ཀྱི་ཕན་ཚུན་བར་ལ། འདས་པའི་ཟླ་བ་མང་པོའི་རིང་ལ་རྩོད་པ་དང་གྲོས་འདྲི་དྲག་པོ་གནང་པའི་མཐར་གཟའ་མིག་དམར་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་གསུམ་གྱི་ཐོ་རངས་ཤིག་ལ། མཚན་གང་ཞིག་རྩོད་པ་དང་གྲོས་འདྲི་མུ་མཐུད་པའི་མཐར་ཨ་རིའི་གྲོས་ཚོགས་གོང་མས་མང་མོས་དང་རྒྱབ་སྐྱོར་གནང་པ་བྱུང་བ་དང། དེ་ལྟར་ལ་ཨ་རིའི་ལས་ཐོག་སྲིད་འཛིན Biden གྱིས་དགའ་བ་ཆེན་པོས་བསྔགས་བརྗོད་གནང་པ་དང་སྦྲགས།
སྦྲགས
ཁྲིམས་འཆར་དེ་ཨ་རིའི་ཁྲིམས་ལ་གཏན་འབེབས་གནང་རྒྱུའི་སྲིད་འཛིན་གྱི་མཚན་རྟགས་མྱུར་དུ་བསྐྱོན་རྒྱུ་ཡོང་བ་བཟོ་རྒྱུར་ཨ་རིའི་གྲོས་ཚོགས་འོག་མས་ཁྲིམས་འཆར་དེ་ལ་མྱུར་དུ་མང་མོས་དང་རྒྱབ་སྐྱོར་གནང་ཚར་དགོས་པ་སྐུལ་མ་ཡང་བསྐྱར་གཟའ་མིག་དམར་གྱི་ཉིན་སྤེལ་གནང་སོང། འོན་ཀྱང་ཁྲིམས་འཆར་དེ་ལ་ཨ་རིའི་གྲོས་ཚོགས་འོག་མས་མང་མོས་གནང་བ་ཞིག་བྱུང་ཡོང་མི་ཡོང་ད་ལྟའི་ཆར་ཐེ་ཚོམ་ཆེན་པོ་ཆགས་འདུག། གང་ཡིན་ཞུས་ན་ཨ་རིའི་གྲོས་ཚོགས་འོག་མ་རུ་དེང་སང་འཐུས་མི་ཉིས་བརྒྱ་བཅུ་གཉིས་ནི་ལས་ཐོག་སྲིད་འཛིན་ཇོ་བྷའི་ཌེན་གྱི་ཚོགས་པ Democrat འམ་མང་གཙོ་ཚོགས་པའི་ཁོངས་མི་ཡིན་པ་དང་ཉིས་བརྒྱ་བཅུ་དགུ་ནི་ཁ་གཏད་ཚོགས་པ Republican འམ་སྤྱི་མཐུན་ཚོགས་པའི་ཁོངས་མི་བྱས་ནས་གྲོས་ཚོགས་འོག་མར་སྤྱི་མཐུན་ཚོགས་པའི་ཁོངས་མི་ཕྲན་བུ་ཅུང་ཟད་ཞིག་གིས་མང་བ་ཡོད་པ་དང་དེ་དག་ནས་སྲིད་འཛིན་ཟུར་པ Donald Trump གྱི་ཕྱོགས་གཏོགས་ཡིན་མཁན་མང་པོ་ཞིག་གིས་ཁྲིམས་འཆར་འདི་ལ་སྔ་ས་ནས་ངོ་རྒོལ་དགག་བྱ་གནང་བ་ཞིག་ཡིན་པ་མ་ཚད། Trump གྱི་ཕྱོགས་སྒྲིལ་ཡིན་མཁན་གྱི་གྲོས་ཚོགས་འོག་མའི་ལས་ཐོག་ཚོགས་གཙོ Mike Johnson གྱིས་གཟའ་ཟླ་བའི་ཉིན་གསུངས་ཡོད་པ་ཞིག་ལ། ཁྲིམས་འཆར་དེ་ལ་གྲོས་ཚོགས་འོག་མས་མང་མོས་དང་རྒྱབ་སྐྱོར་གནང་ཡག་ཕར་བཞག་མང་མོས་དང་རྒྱབ་སྐྱོར་གནང་དང་མ་གནང་ཐག་བཅད་རྒྱུའི་བགྲོ་གླེང་ཁོ་རང་བཀག་རྒྱུར་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ནང་ལ་བཏང་གནང་གི་མེད་ཞེས་ཁོང་གིས་གསུངས་པ་དེ་འདྲ་བྱུང་འདུག། གཟའ་མིག་དམར་གྱི་ཉིན་ཨ་རིའི་སྲིད་འཛིན་བྷའི་ཌེན་གྱིས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson ལ་སྐུལ་མ་ཞིག་ཡོངས་གྲགས་ལ་གནང་བ་ཞིག་ལ།
གྲོས་ཚོགས་འོག་མའི་ནང་གི་ཐལ་ཆ་ཆེ་ཤོས་ཉུང་ཤས་ཀྱིས་ཁྲིམས་འཆར་འདི་ལ་གྲོས་ཚོགས་འོག་མས་དགག་བྱ་གནང་ཡ་ཡིན་ནའི་བཀག་མ་འཇུག་པར་གྲོས་ཚོགས་འོག་མའི་འཐུས་མི་ཆ་ཚང་གི་དགོངས་པ་གསུང་འཇུག་རོགས་གྲོས་ཚོགས་འོག་མའི་ཚོགས་གཙོ་ལ་ངས་སྐུལ་མ་ཞུ་གི་ཡོད་སོགས་གསུངས་གནང་སོང། ཨ་རི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད Chuck Schumer གྱིས་ཁྲིམས་འཆར་དེ་ནི་ཨ་རི་རང་གི་རྒྱལ་ཁབ་ཀྱི་བདེ་འཇགས་ལ་མཇུག་འབྲས་ཅི་ཆེའི་ཁྲིམས་འཆར་ཞིག་ཡིན་པ་མ་ཚད་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཚོ་དང་མང་གཙོའི་རིང་ལུགས་ཀྱི་བདེ་འཇགས་ཐད་མཇུག་འབྲས་ཆེ་བའི་ཁྲིམས་འཆར་ཞིག་ཡིན་པས། ཤུགས་རྐྱེན་དང་མཇུག་འབྲས་ཆེ་བའི་ལོ་རྒྱུས་རང་བཞིན་གྱི་ཁྲིམས་འཆར་ཞིག་ཡིན་པ་དང་གྲོས་ཚོགས་གོང་མར་ཨ་རིའི་ཁ་གཏད་སྲིད་དོན་ཚོགས་པ་གཉིས་ཀ་ཡི་ཟུང་འབྲེལ་གྱི་རྒྱབ་སྐྱོར་གནང་དུས་གྲོས་ཚོགས་འོག་མས་དེ་མཚུངས་གནང་རྒྱུའི་ཁྲིམས་འཆར་ཞིག་ཡིན་པ་སོགས་གསུངས་བཞག། ཡིན་ནའི་ཨ་རིའི་ད་ལྟའི་ཁ་གཏད་སྲིད་དོན་ཚོགས་པ་སྤྱི་མཐུན་ཚོགས་པའི་ཁོངས་མི་ཡིན་མཁན་གྱི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson གྱིས་གཟའ་ཟླ་བར་གསུངས་པ་ཞིག་ལ། ཨ་རིས་འཛམ་བུ་གླིང་འདིའི་ཕྱི་རྒྱལ་རྒྱལ་ཁབ་ཚོ་ལ་རོགས་རམ་སྣོན་པའི་བཏང་སྟངས་ཀྱི་གོང་ལ་སྔོན་ལ་སོ་སོའི་ཨ་རིའི་ས་མཚམས་བཙན་པོ་དང་བརྟན་པོ་བཟོ་རྒྱུར་འགྲོ་སོང་གཏང་དགོས་པ་དང། ཨ་རིའི་ས་མཚམས་བཙན་པོ་བཟོ་རྒྱུའི་འགྲོ་གྲོན་དང་ཁྲིམས་འཆར་གཏན་འབེབས་བྱ་རྒྱུ་ནི་ཨ་རིའི་རྒྱལ་ཁབ་ཀྱི་ལས་དོན་ད་ལྟ་འགངས་ཆེ་ཤོས་རེད་སོགས་གསུངས་ནས། ཡུ་ཀེ་རེན་དང་ཨི་ཟི་རེལ་ཐའེ་ཝན་སོགས་ལ་ཨ་རིའི་རོགས་རམ་གསར་པའི་ཁྲིམས་འཆར་དེ་ལ་བཀག་འགོག་གནང་སྲིད་པའི་བརྡ་རྟགས་དེ་འདྲ་བསྟན་འདུག་གྲོས་ཚོགས་གོང་མས་གཟའ་མིག་དམར་གྱི་ཐོ་རངས་མང་མོས་གནང་པའི་ཁྲིམས་འཆར་དེའི་ནང་ལ་ཡུ་ཀེ་རེན་གྱིས་སོ་སོ་ཨུ་རུ་སུ་ལས་སྲུང་སྐྱོབ་བྱ་དོན་ལ་ཡུ་ཀེ་རེན་ལ་ཨ་སྒོར་དུང་ཕྱུར་དྲུག་བརྒྱ་ཙམ་མ་གནས་ཀྱི་རོགས་རམ་གནང་རྒྱུ་དང་དེའི་ནང་ལ་ཡུ་ཀེ་རེན་གྱི་གོ་ལག་ཆ་ཉོ་རྒྱུར་ཨ་སྒོར་དུང་ཕྱུར་བརྒྱ་དང་བཞི་བཅུ་ཙམ་དང་དམག་མི་ལ་སྦྱོང་བརྡར་དང་གསང་བའི་ལས་དོན་དང་དམག་དོན་གཞན་གྱི་སླད་དུ་ཨ་སྒོར་དུང་ཕྱུར་བརྒྱ་དང་ལྔ་བཅུ་མ་ཟིན་ཙམ་དང། ཡུཀ་རེན་གྱི་གཞུང་གི་སྒྲིག་འཛུགས་དེ་རང་མུ་མཐུད་རྒྱུར་ཨ་སྒོར་དུང་ཕྱུར་བརྒྱད་ཅུ་ཙམ་གྱི་རོགས་རམ་སོགས་པ་དང་གཞན་དག་གནང་འཆར་ཡོད་པ་རེད་འདུག་ཨིས་རལ་ལ་ཨ་རིས་ཞི་དྲག་གཉིས་ཀའི་རོགས་རམ་དང་དེ་ཁུལ་གྱི་ཉེ་ཁུལ་དུ་ཨ་རིའི་དམག་དོན་སོགས་བཅས་ལ་ཁྱོན་ཨ་སྒོར་དུང་ཕྱུར་བརྒྱ་དང་བཞི་བཅུ་ཞེ་གཅིག་ཙམ་དང་གྷ་ཛ་དང West Bank རུ Palestine གྱི་མི་དམངས་ལ་མི་སྤྱོད་རོགས་རམ་གྱི་སླད་དུ་ཨ་སྒོར་དུང་ཕྱུར་དགུ་བཅུ་གོ་གཉིས་ཙམ་དང། རྒྱ་ནག་གི་དྲག་ཤུལ་དང་ཧམ་པ་ཞུམ་དོན་ལ Taiwan ལ་གོ་མཚོན་ལག་ཆའི་ཐད་ཨ་སྒོར་དུང་ཕྱུར་བཅུ་དགུ་ཙམ་དང། རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་ཁུལ་སོགས་ཀྱི་ཨ་རིའི་རོགས་པ་གཞན་དག Australia དང་དབྱིན་ཇི་སོགས་དང་ལྷན་དུ་ཆུ་འོག་གི་དམག་གྲུ་བཟོ་འདོན་སོགས་པའི་སླད་དུ་ཨ་སྒོར་དུང་ཕྱུར་སུམ་ཅུ་སོ་གསུམ་ཙམ་གཏང་རྒྱུ་སོགས་པའི་འཆར་གཞི་ཨ་མི་རི་ཀའི་རྒྱལ་ས Washington ཨ་རིའི་རླུང་འཕྲིན་ཁང་ཡིན། པ་ཀི་སི་ཐན་གྱི Bilawal Bhutto གྱིས་སྣེ་ཁྲིད་པའི་པ་ཀི་སི་ཐན་མི་དམངས་ཆབ་སྲིད་ཚོགས་པས་སྲིད་བློན་ཟུར་པ་ནཱ་ཝཱས་ཤ་རིབ་ཀྱི་ཚོགས་པ་ལ་རྒྱབ་སྐྱོར་བྱེད་རྒྱུའི་རྣམ་པ་བསྟན་ཡོད་སྟབས་ཡུལ་དེའི་ནང་སྲིད་གཞུང་གསར་པ་ཞིག་འཛུགས་ཐུབ་རྒྱུའི་རེ་བ་ཡོད་པའི་སྐོར་གནས་ཚུལ་ཐོན་པ་ཞིག་ཀུན་བཟང་སྒྲོལ་མ་ལགས་སྙན་སྒྲོན་ཞུ་གནང་གི་རེད། གཟའ་འཁོར་སྔོན་མར་པ་ཀི་སི་ཐན་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱེད་པའི་གྲུབ་འབྲས་ལ་བལྟས་ཚེ། ཡུལ་དེའི་ཆབ་སྲིད་ཚོགས་པ་ཆེ་ཁག་སུ་གཅིག་ལ་ཡང་མང་མོས་ཀྱི་འོས་བསྡུའི་རྒྱལ་ཁ་ཐོབ་མེད་པའི་གནས་སྟངས་ཆགས་པ་མ་ཟད། མཉམ་འབྲེལ་སྲིད་གཞུང་ཞིག་འཛུགས་རྒྱུའི་ཐད་ལ་ཡང་ཆབ་སྲིད་ཚོགས་པ་ཁག་ཕན་ཚུན་གྲོས་མོལ་བྱུང་མེད་པར་བརྟེན། དཀའ་རྙོག་ཅན་གྱི་པ་ཀི་སི་ཐན་གྱི་རྒྱལ་ཁབ་དེའི་ནང་གཞུང་གསར་པ་འཛུགས་རྒྱུའི་མཚོན་རྟགས་གང་ཡང་མེད་པའི་གནས་ཚུལ་ཐོན་ཡོད་ཀྱང། དེ་རྗེས་རེས་གཟའ་མིག་དམར་གྱི་ཕྱི་དྲོ་ཙམ་ལ་གནས་ཚུལ་ཐོན་པར་གཞིགས་ན། Bilawal Bhutto ཡིས་སྣེ་ཁྲིད་པའི་པ་ཀི་སི་ཐན་གྱི་མི་མང་ཚོགས་པས་སྲིད་བློན་ཟུར་པ Nawab Sharif ཡི་ཚོགས་པར་རྒྱབ་སྐྱོར་བྱ་རྒྱུའི་མཚོན་རྟགས་ཡོད་པ་གསལ་སྟོན་བྱས་ཡོད་སྟབས། ད་ཆ་ཡུལ་དེའི་ནང་གཞུང་གསར་པ་ཞིག་འཛུགས་ཐུབ་པའི་སྔོན་དཔག་བྱེད་ཀྱི་ཡོད་པ་རེད། དེ་ཡང་དེའི་སྔོན་དུ་འོས་བསྡུའི་གྲུབ་འབྲས་ཐོན་པའི་རྗེས་པ་ཀི་སི་ཐན་གྱི་ཆབ་སྲིད་ཚོགས་པ་ཆེ་ཤོས་ཏེ་སྲིད་བློན་ཟུར་པ་ན་ཝབ་ཤ་རིབ་ཀྱི་མུ་སི་ལིམ་ལིག་ཚོགས་པས་ཡུལ་དེའི་ཆབ་སྲིད་ཚོགས་པ་ཆེ་ཤོས་གཉིས་པ་སྟེ་པ་ཀི་སི་ཐན་མི་དམངས་ཚོགས་པ་དང་གྲོས་མོལ་བྱས་ཏེ་མཉམ་འབྲེལ་སྲིད་གཞུང་ཞིག་འཛུགས་རྒྱུའི་འབད་བརྩོན་ཤུགས་ཆེ་བྱེད་ཀྱི་ཡོད་ལུགས་འགྲེལ་བརྗོད་བྱས་ཡོད་པ་དང། པ་ཀི་སི་ཐན་གྱི་མུ་སི་ལིམ་ལིག་ཚོགས་པའི་མགོ་ཁྲིད་ཤ་བྷཱཟ་ཤ་རིབ་ཀྱིས་དེང་སྐབས་བཙོན་ཁང་དུ་ཡོད་པའི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་རྒྱབ་སྐྱོར་བྱེད་སའི་ཡུལ་དེའི་གྲོས་ཚོགས་ཀྱི་ནང་རྐུབ་སྟེགས་གདན་གྲངས་མང་ཤོས་ཐོབ་མཁན་རང་དབང་ཅན་གྱི་ཚོགས་མི་ལས་གྲུབ་པའི་ཚོགས་པར་གདོང་ལེན་ཤུགས་ཆེ་བྱེད་དགོས་ཀྱི་ཡོད་ཅིང། བཙོན་ཁང་དུ་ཡོད་པའི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱི་མགྲིན་ཚབ་པས་ནཱ་བྷཱཟ་ཤ་རིབ་ཀྱི་ཆབ་སྲིད་ཚོགས་པ་དང། བྷི་ལཱ་ཝལ་བྷུ་ཏོ་ཡིས་སྣེ་ཁྲིད་པའི་པ་ཀི་སི་ཐན་གྱི་མི་མང་ཚོགས་པ། དེ་བཞིན་ཚོགས་པ་གཞན་སུ་གཅིག་དང་མཉམ་འབྲེལ་སྲིད་གཞུང་འཛུགས་འདོད་མེད་པའི་འགྲེལ་བརྗོད་བྱས་ཡོད་པ་རེད། རྡུལ་ཕྲན་མཚོན་ཆ་ལྡན་པའི་པ་ཀི་སི་ཐན་གྱི་ནང་དཔལ་འབྱོར་གྱི་དཀའ་རྙོག་དང། དེ་བཞིན་དྲག་སྤྱོད་པའི་དྲག་ཟིང་སློང་ཤུགས་ཆེ་རུ་འགྲོ་གི་ཡོད་པའི་སྐབས་འདིར། ཡུལ་དེའི་ནང་རྒྱལ་ཡོངས་འོས་བསྡུ་ཆེན་མོ་བྱས་ཏེ། ད་ཆ་ཉིན་གྲངས་ལྔ་ཙམ་ཕྱིན་པའི་རྗེས་གཞུང་གསར་པ་འཛུགས་རྒྱུའི་གནས་སྟངས་ལ་བློ་འཚབ་ཆེན་པོ་བྱེད་དགོས་པ་ཞིག་ཆགས་ཡོད་འདུག་གཞི་རྐང་སྲིད་བློན་ཟུར་པ་ན་ཝབ་ཤ་རིབ་ཀྱི་ཆབ་སྲིད་ཚོགས་པར་གྲོས་ཚོགས་ནང་རྐུབ་སྟེགས་བརྒྱད་ཅུ་གྱ་བརྒྱད་ཐོབ་ཟིན་བྱུང་ཡོད་པ་དང། ཡང་ལྐོག་བཀྲོངས་བྱས་པའི་སྲིད་བློན་ཟུར་པ་ལྕམ་བེ་ནི་ཛི་བུ་ཀྲོ་ཡི་བུ Bilawal Bhutto ཡི་པ་ཀི་སི་ཐན་མི་མང་ཚོགས་པར་གྲོས་ཚོགས་ནང་རྐུབ་སྟེགས་ལྔ་བཅུ་ང་བཞི་ཐོབ་ཟིན་བྱུང་ཡོད་ཅིང་ཚོགས་པ་དེ་གཉིས་བསྡོམས་པས་གྲོས་ཚོགས་ནང་རྐུབ་སྟེགས་ཉིས་བརྒྱ་དྲུག་ཅུ་རེ་བཞི་ཡོད་པར་བརྟེན་ཡུལ་དེ་ནང་གཞུང་གསར་པ་ཞིག་འཛུགས་ཐུབ་པའི་ཆ་རྐྱེན་ཚང་ཡོད་པ་རེད། དེ་དང་ཕྱོགས་མཚུངས་སྲིད་བློན་ཟུར་པ་ཨིམ་རཱན་ཁཱན་གྱིས་སྣེ་ཁྲིད་པའི་ཚོགས་པས། རྒྱབ་སྐྱོར་བྱེད་སའི་རང་དབང་ཅན་གྱི་འཐུས་མི་ཚོར་གྲོས་ཚོགས་ནང་རྐུབ་སྟེགས་དགུ་བཅུ་གོ་གཉིས་ཐོབ་ཡོད་ཀྱང། སྡེ་ཚོགས་དེ་གཅིག་པོས་གཞུང་བསྐྱང་ཐུབ་ཐབས་མེད་པ་རེད། མི་འབོར་ས་ཡ་ཉིས་བརྒྱ་བཞི་བཅུ་ཞེ་གཅིག་ཡོད་པའི་པ་ཀི་སི་ཐན་གྱི་ཡུལ་དུ། ན་ནིང་དབྱར་ཁའི་སྐབས་སུ་དཔལ་འབྱོར་གྱི་དཀའ་ངལ་ཚབས་ཆེ་འཕྲད་དེ། དངུལ་བུན་འཇལ་མ་ཐུབ་པའི་གནས་སྟངས་ཆགས་གྲབས་བྱས་པའི་སྐབས། རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་ནས་པཱ་ཀི་སི་ཐན་ལ་ཨ་སྒོར་ཐེར་འབུམ་གསུམ་ཙམ་གྱི་དངུལ་བུན་སྔ་གཡར་བྱེད་དགོས་བྱུང་ཡོད་པ་རེད། པཱ་ཀི་སི་ཐན་གྱི་མུས་ལིམ་ལིག་གི་འགོ་ཁྲིད་ཤ་རིབ་ཀྱིས་གསར་འགོད་པ་ཚོར་རང་གི་ཚོགས་པས་པཱ་ཀི་སི་ཐན་གྱི་མི་མང་ཚོགས་པ་དང་གྲོས་མོལ་བྱས་པ་ཡིན་ཞེས་དང། ཐག་གཅོད་ཅིག་ག་དུས་བྱུང་ཀྱང་ང་ཚོས་མང་ཚོགས་ལ་གསལ་བསྒྲགས་བྱེད་འཆར་ཡོད། ང་ཚོས་པཱ་ཀི་སི་ཐན་གྱི་རྒྱལ་ཁབ་དང་མི་མང་གི་ཁེ་ཕན་ལ་བལྟས་ཏེ། ཚང་མས་མཉམ་རུབ་ཀྱི་ཐོག་ནས་གོམ་གང་མདུན་སྤོས་བྱེད་དགོས་པ་ཡིན་ཞེས་བརྗོད་འདུག་དེ་བཞིན་རང་ལོ་བདུན་ཅུ་དོན་གཉིས་ལ་སོན་པའི་ཡུལ་དེའི་ནང་ཟླ་བ་བཅུ་དྲུག་ཙམ་ཞིག་རིང་སྲིད་བློན་གྱི་འགན་བླངས་མཁན་ཤ་རིབ་ཀྱིས་མུ་མཐུད་ནས། པ་ཀི་སི་ཐན་གྱི་ནང་དཔལ་འབྱོར་གྱི་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་པ་དེ་སེལ་དགོས་ཀྱི་ཡོད་པ་ལ་སོགས་པའི་གནད་དོན་མང་དག་ཅིག་ལ་གདོང་ལེན་བྱེད་དགོས་ཀྱི་ཡོད་པའི་འགྲེལ་བརྗོད་ཀྱང་བྱས་ཡོད་པ་རེད། ཡང་གནས་ཚུལ་ཐོན་བཞིན་པ་ལྟར་བྱས་ན། ན་ཝར་ཤཱ་རིབ་ཀྱིས་སྣེ་ཁྲིད་པའི་པ་ཀི་སི་ཐན་མུ་སི་ལིམ་ལིག་ཆབ་སྲིད་ཚོགས་པ་དང་བྷི་ལཱ་ཝལ་བྷུ་ཏོ་ཡིས་སྣེ་ཁྲིད་པའི་པ་ཀི་སི་ཐན་མི་མང་ཆབ་སྲིད་ཚོགས་པ་གཉིས་མཉམ་འབྲེལ་བྱས་ཏེ་སྲིད་གཞུང་ཞིག་འཛུགས་ཐུབ་པའི་སྔོན་དཔག་བྱེད་བཞིན་ཡོད་འདུག།

ཞིང་པ་ཚོས་སྐད་འབོད་དང་ངོ་རྒོལ་བྱེད་བཞིན་པའི་སྐབས་འདིར་གཟའ་མིག་དམར་གྱི་ཉིན་མོ་རྒྱ་གར་གྱི་ཉེན་རྟོག་པས་མཆི་འབྱིན་དུག་རླངས་བཏང་བ་དང་ཡང་ཞིང་པ་ཁ་ཤས་དོ་དམ་བྱས་ཡོད་པ་སོགས་གནས་ཚུལ་ཐོན་པ་ཞིག་ནང་པ་བསྟན་འཛིན་ལགས་སྙན་སྒྲོན་ཞུ་གནང་གི་རེད། ཉིས་སྟོང་ཉི་ཤུ་རྩ་གཅིག་གི་ངོ་རྒོལ་ལས་འགུལ་བསྐྱར་ཟློས་བྱས་པའི་སྟོན་ཐོག་ལ་འགན་ལེན་གནང་བའི་རིན་བབ་སྤྲོད་རྒྱུའི་དགོས་འདུན་བཏོན་རྒྱུར། རྒྱལ་ས་ལྡི་ལི་གསར་པར་གོམ་བགྲོད་བྱེད་མཁན་རྣམས་འགོག་ཐབས་སུ་ར་བ་བསྐོར་བ་དེ་ཞིང་པ་ཚོས་མེད་པར་བཟོ་རྒྱུའི་ཐབས་ཤེས་བྱེད་པའི་སྐབས་རེས་གཟའ་མིག་དམར་ཉིན་རྒྱ་གར་གྱི་ཉེན་རྟོག་པས་མིག་ཆུ་ཐོན་ཆེད་ཀྱི་དུག་རླངས་བེད་སྤྱོད་བྱས་པ་དང་ཞིང་པ་ཁ་ཤས་དོ་དམ་བྱས་ཡོད་པ་རེད་འདུག་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཞིང་པ་ཚོས་དེ་མཚུངས་ཀྱི་དགོས་འདུན་བཏོན་ཏེ་རྒྱལ་ས་ལྡི་ལི་གི་ཕྱི་ཕྱོགས་སུ་ལོ་གཅིག་ལ་སྡོད་གུར་བརྒྱབ་སྟེ་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད། རྨོན་སློག་འཕྲུལ་འཁོར་དང་དོས་སྐྱེལ་སྣུམ་འཁོར་ནང་བཞུགས་ཏེ་ཞིང་པ་སྟོང་ཕྲག་མང་པོ་ལྡི་ལི་གསར་པ་ཕྱོགས་སུ་འགྲོ་བའི་བྱང་ཕྱོགས་ཧར་ཡ་ན་མངའ་སྡེའི་ནང་ཡོད་པའི་ས་མཚམས་འགག་སྒོ་ཞིག་ལ་ཉེན་རྟོག་པས་མི་མེད་གནམ་གྲུ་བེད་སྤྱོད་བྱས་ཏེ་ངོ་རྒོལ་བྱེད་མཁན་ཞིང་པ་ཚོའི་ཐོག་མིག་ཆུ་ཐོན་ཆེད་ཀྱི་དུག་རླངས་ལྕགས་ཀྲིན་གཡུགས་ཡོད་པ་རེད་འདུག་རྒྱལ་ས་ལྡི་ལི་གསར་པའི་ནང་འཛུལ་ཞུགས་བྱ་རྒྱུའི་འགག་སྒོ་མང་པོ་ཞིག་ཉེན་རྟོག་པས་ཐབས་ལམ་འདྲ་མིན་བེད་སྤྱོད་བྱས་ཏེ་བཀག་འགོག་བྱས་ཡོད་པ་མ་ཟད་ངོ་རྒོལ་ལས་འགུལ་བ་ཚོའི་ཁྲོད་འཕྲིན་གཏོང་འབྲེལ་མཐུད་སྔོན་འགོག་བྱ་རྒྱུར་ས་འབྲེལ་ཧར་ཡ་ན་མངའ་སྡེ་རྫོང་ཁ་ཤས་ནང་འཕྲིན་གཏོང་དྲ་ལམ་གྱི་སྲི་ཞུ་མེད་པ་བཟོས་པ་དང་རྒྱལ་ས་ལྡི་ལི་ནང་མང་ཚོགས་འདུ་འཛོམས་ཆེན་པོ་དེ་འདྲ་བྱ་རྒྱུ་གཞུང་གིས་བཀག་འགོག་བྱས་ཡོད་པ་རེད་འདུག་ད་ཐེངས་ཀྱི་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་ལས་འགུལ་དེས་ཚབས་ཆེ་གནོད་སྐྱོན་བྱུང་བའི་ཏོག་དབྱིབས་ནད་དུག་ཁྱབ་གདལ་འགྲོ་བ་དང་གྲང་ངར་ཆེ་བའི་དགུན་དུས་སྐབས་རྒྱལ་སའི་ཕྱི་ཕྱོགས་སུ་ཞིང་པ་སྟོང་ཕྲག་མང་པོས་སྡོད་གུར་བརྒྱབ་སྟེ་ངོ་རྒོལ་ལས་འགུལ་ནང་ཞུགས་པའི་རྩོད་གཞི་ཅན་གྱི་སོ་ནམ་ཞིང་ལས་ཀྱི་ཁྲིམས་གཞི་རྐྱེན་སློང་བྱས་པ་དེ་སྲིད་བློན Narendra Modi ཀྱིས་ཕྱིར་བསྡུ་གནང་ནས་ལོ་གཉིས་ལྷག་འགྲོ་བའི་སྐབས་བྱུང་བཞིན་ཡོད་པ་རེད། ཡུལ་གྱི་བྱང་ཕྱོགས་མངའ་སྡེ་ཧ་རི་ཡ་ནཱ་དང་པཱན་ཇཱབ་ནས་གོམ་བགྲོད་ལས་འགུལ་འགོ་འཛུགས་བྱེད་མཁན་ཞིང་པ་ཚོས་ཞིང་ལས་ཀྱི་ཐོན་སྐྱེད་ཚང་མར་ཉུང་མཐའི་རམ་འདེགས་ཀྱི་རིན་འབབ་འགན་ལེན་དགོས་པའི་དགོས་འདུན་བཏོན་གྱི་ཡོད་པ་རེད། ཐོན་སྐྱེད་ཀྱི་རིན་གོང་ལ་བསམ་ཞིབ་གནང་བའི་ཐོག་ཞིང་ཁ་འདེབས་ལས་འགོ་འཛུགས་བྱེད་པའི་སྐབས་སྟོན་ཐོག་གི་རིན་གོང་གང་ཞིག་ཆག་རྒྱུ་ནས་སྲུང་སྐྱོབ་དང་རམ་འདེགས་བྱ་རྒྱུར་གཞུང་གིས་ཉེར་མཁོའི་སྟོན་ཐོག་འགའ་ཤས་ལ་ཉུང་མཐའི་ཉོ་སྒྲུབ་རིན་གོང་གསལ་བསྒྲགས་གནང་གི་ཡོད་པ་རེད། དེ་བཞིན་ཞིང་པ་ཚོས་ཁོང་ཚོའི་ཡོང་འབབ་ཉིས་ལྡབ་བཟོ་རྒྱུ་དང་བུ་ལོན་ཁག་ཆག་ཡང་གཏོང་རྒྱུ་ཁས་ལེན་གནང་བ་ཁག་གཞུང་གིས་ལག་བསྟར་གནང་དགོས་པའི་སྐོར་ཤུགས་སྣོན་སྐྱོན་གྱི་ཡོད་པ་དང་ཁོང་ཚོའི་དགོས་འདུན་ཁག་མ་འགྲུབ་ཀྱི་བར་ལྡི་ལི་གསར་པའི་ནང་ངོ་རྒོལ་ལས་འགུལ་མུ་མཐུད་བྱ་རྒྱུ་ཡིན་པ་ཞིང་པ་ཚོས་འགྲེལ་བརྗོད་གནང་གི་ཡོད་པ་རེད་འདུག་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་བཅུ་གཅིག་ནང་སོ་ནམ་ཞིང་ལས་ཀྱི་ཁྲིམས་གཞི་ཁག་ཕྱིར་བསྡུ་གནང་བ་དེ་ནི་སྲིད་བློན་མོ་དྷི་གིས་སྣེ་ཁྲིད་པའི་གཞུང་གིས་ཕྱིར་འཐེན་ཆེན་པོ་ཞིག་གནང་བར་མཐོང་གི་ཡོད་པ་རེད། གོང་ཞུས་སོ་ནམ་ཞིང་ལས་ཀྱི་ཁྲིམས་གཞི་ཁག་ཕྱིར་བསྡུ་གནང་བའི་རྗེས་སོ་ནམ་ཞིང་ལས་ཀྱི་ཐོན་སྐྱེད་ཚང་མར་རམ་འདེགས་ཀྱི་རིན་གོང་ངེས་གཏན་བཟོ་རྒྱུའི་ཐབས་ལམ་འཚོལ་ཞིབ་ཆེད་ཞིང་པ་དང་གཞུང་གི་དཔོན་རིགས་ཡོད་པའི་ཚོགས་ཆུང་ཞིག་སྒྲིག་འཛུགས་གནང་རྒྱུ་གཞུང་གིས་འགྲེལ་བརྗོད་གནང་ཡོད་པ་དང་དེ་ནས་བཟུང་ཚོགས་འདུ་མང་པོ་ཞིག་བསྐོང་ཚོགས་གནང་ཡོད་པ་དང་ཡིན་ནའི་དོན་འབྲས་སོན་པའི་གནས་ཚུལ་གང་ཡང་བྱུང་མེད་པ་རེད། ད་ཐེངས་ཀྱི་ཞིང་པ་ཚོའི་ངོ་རྒོལ་ལས་འགུལ་དང་འབྲེལ་བའི་གོམ་བགྲོད་བྱས་པ་དེ་སྲིད་བློན་མོ་དྷི་ལ་ལས་ཡུན་གསུམ་པའི་རྒྱལ་ཁ་ཐོབ་སྲིད་པར་ཚོད་དཔག་བྱས་པའི་རྒྱལ་ཡོངས་འོས་བསྡུ་ཆེན་མོའི་སྔོན་གྱི་ཟླ་བ་ཁ་ཤས་གོང་བྱུང་བཞིན་ཡོད་པ་རེད། ཞིང་པ་རྣམས་རྒྱ་གར་ནང་ཤུགས་རྐྱེན་ཧ་ཅང་ཆེ་བའི་འོས་འཕེན་པའི་ཕྱོགས་ཁག་ནས་ཡིན་པར་སོང་ངོ་རྒོལ་ལས་འགུལ་དེ་ཡིས་མོ་དི་དང་ཁོང་གིས་སྣེ་ཁྲིད་གནང་བའི་གཞུང་འཛིན་བི་ཇེ་པི་ཆབ་སྲིད་ཚོགས་པར་ཁ་གཏད་གདོང་ལེན་གྱི་གནས་ཚུལ་ཆེན་པོ་ཞིག་ཆགས་སྲིད་པ་དང་ཞིང་པ་རྣམས་བློ་ཁ་བསྒྱུར་བཅུག་རྒྱུ་དེ་གནས་ཚུལ་ཡག་པོ་ཞིག་མིན་པའི་སྐོར་སྲིད་དོན་པ་ཚོས་དུས་ཡུན་རིང་པོ་ཞིག་ནས་ངོས་འཛིན་གནང་གི་ཡོད་པ་རེད། ར་བ་བསྐོར་བ་གང་ཞིག་ང་ཚོས་མེད་པར་བཟོ་འདོད་མེད་གྲོས་མོལ་བརྒྱུད་གནད་དོན་ཁག་ཐག་གཅོད་གཏན་འབེབས་ཡོང་རྒྱུ་ང་ཚོས་འདོད་པ་བྱེད་ཀྱི་ཡོད་འོན་ཀྱང་གཞུང་གིས་གང་ཞིག་མ་བྱས་པ་ཡིན་ན་སྐབས་དེར་ང་ཚོས་གང་བྱེད་དགོས་ཡོད་པ་དང་དེ་ནི་ང་ཚོས་མ་བྱས་ཐབས་མེད་ཞིག་ཡིན་པའི་སྐོར་ཞིང་པའི་ཚོགས་ཁག་གི་འགོ་ཁྲིད་གཅིག་ཡིན་པ Sarwan Singh Pandher གྱིས་རེས་གཟའ་མིག་དམར་ཉིན་གསར་འགོད་པ་ཚོར་འགྲེལ་བརྗོད་གནང་འདུག། རེས་གཟའ་ཟླ་བའི་ཉིན་ཞིང་པའི་འགོ་ཁྲིད་རྣམས་དང་གཞུང་གི་བློན་ཆེན་རྣམ་པའི་བར་གྲོས་མོལ་དེ་ཡིས་ཁོང་ཚོའི་དགོས་འདུན་གཙོ་བོ་ཁག་གི་ཐོག་བསམ་ཚུལ་གཅིག་མཐུན་ཡོང་རྒྱུར་དོན་འཁྱོལ་བྱུང་མེད་པ་དང་ཐག་གཅོད་གང་ཞིག་བྱ་རྒྱུར་གཞུང་གིས་དགག་བྱ་གནང་ཡོད་པའི་སྐོར་ཞིང་པའི་ཚོགས་ཁག་གི་འགོ་ཁྲིད་ཅིག་ཡིན་པ Pandher གྱིས་འགྲེལ་བརྗོད་གནང་འདུག་སོ་ནམ་ཞིང་ལས་ཀྱི་བློན་ཆེན Arjun Munda ཡིས་ཞིང་པའི་ཚོགས་ཁག་གི་འགོ་ཁྲིད་རྣམས་དང་བཀའ་མོལ་གནང་བའི་རྗེས་རེས་གཟའ་ཟླ་བའི་ཉིན་གསར་འགོད་པ་ཚོར་འགྲེལ་བརྗོད་གནང་བའི་ནང་གནད་དོན་འགའ་ཤས་ཐག་གཅོད་བྱུང་ཡོད་པ་དང་ཡིན་ནའི། དེ་བས་གྲོས་མོལ་མང་བ་གནང་དགོས་ཡོད་པ་གསུངས་པའི་ཐོག་ཐབས་ལམ་ཡོད་རྒྱུ་ང་ཚོར་རེ་བ་ཡོད་པའི་སྐོར་རྒྱ་གར་གྱི་སོ་ནམ་ཞིང་ལས་བློན་ཆེན Arjun Munda ཡིས་ཁ་སྣོན་དུ་གསུངས་འདུག་ལོ་ལྟར་རེ་ཞིག་གཞུང་གིས་སྟོན་ཐོག་ཉི་ཤུ་ལྷག་ལ་ཉུང་མཐའི་རམ་འདེགས་ཀྱི་རིན་འབབ་གསལ་བསྒྲགས་གནང་གི་ཡོད་པ་དང་འོན་ཀྱང་གཞུང་གི་ལས་ཁང་ཁག་གིས་རིན་འབབ་དེའི་ཐོག་འབྲས་དང་གྲོ་གཅིག་པུ་ཉོ་གི་ཡོད་པ་དང་དེ་ཡིས་ཞིང་པ་བརྒྱ་ཆ་དྲུག་ཙམ་ལ་མ་གཏོགས་ཕན་ཐོགས་མེད་པ་རེད། གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན། ཨ་མི་རི་ཀའི་རྒྱལ་ས་བྷ་ཤིང་ཐོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། བཙོན་འོག་ཏུ་ཡོད་པའི་ཐཱའི་ལན་གྱི་ཡུལ་གྲུའི་སྲིད་བློན་ཟུར་པ་ཐཱག་སིན་ཤཱ་བྷ་ནཱ་ཀར་གློད་གྲོལ་གཏོང་སྲིད་པའི་སྐོར་ལ་ཡུལ་དེའི་ཁྲིམས་དཔོན་གྱིས་བརྗོད་ཡོད་པའི་གནས་ཚུལ་ཐོན་པ་བཞིན་རྡོ་ཤི་ཐོ་མེ་ལགས་སྙན་སྒྲོན་ཞུས་གནང་རིགས། ཆོས་འཁོར་ལ་ནང་བཅའ་རྒྱུ་ནས་བཅའ་རྒྱུ་ཁས་ལེན་བཟོ་བ་བཙན་འཁོར་ནས་གཏོང་རྒྱུ་ཆོས་འཁོར་གྱི་ཁས་ལེན་རིགས་ཡོད་པ་བརྩི་གི། ཟི་ལིང་སྲིད་པ་སྟག་སེང་གི་རུང་རྒྱུན་མི་འཛིན་རེད་འདི་རྒྱ་མི་རྒྱུན་ཁྱེད་ཀྱི་ལྟ་བ་འཛིན་མཁན་ཆབ་སྲིད་ཚོགས་པ་དང་འདས་བའི་ལོ་ཉི་ཤུ་མན་ཙེ་རིང་ལ་དགྲ་ག་དེ་ཡིན་བ་གཉིས་ཤན་གྱི་ལྟ་བ་འཛིན་མཁན་ཚོགས་པ་གཉིས་བར་ནོར་འདྲ་འདྲིས་ཡོད་བ་མཚུངས་ཤིག་ཨོ་རེད།

ཁོང་གི་ནང་མིས་ཆབ་སྲིད་ཀྱི་རྐྱེན་བཙོན་འཇུག་བཟོ་ཟིག་ཡིན་པ་བཤད་བཞིན་ཡོད་རེད། ཁོང་གི་ཁ་གཏད་ཚོ་གིས་སྨན་ཁང་ནང་བཙོན་འཇུག་བཟོ་རྒྱུ་དེ་གཞུང་གིས་དམིགས་བསལ་གྱི་ཐོབ་ཐང་སྤྲད་པ་རེད་ཟེར། དེ་ཁོང་གི་ཆབ་སྲིད་ཚོགས་པ་དང་དམག་གི་རྒྱབ་སྐྱོར་ཡོད་པ་གི་ཚོགས་པ་ཁག་བར་འབྲེལ་བ་ཇེ་བཟང་སོང་བ་གི་གཏམ་འཆལ་རེད་ཟེར་སྐྱོན་བརྗོད་བཟོ་བཞིན་ཡོད་རེད། སྲིད་བློན་ཟུར་པ་ཐཱག་སིན་ཕྱི་ལོ་ཉིས་སྟོང་བརྒྱད་ལོ་ལ་ཕྱིར་བུད་པ་ན་ནིང་ཟླ་བ་བརྒྱད་པ་ལ་མ་ཀི་དོང་ལོ་ཀི་ཐཱའི་ལན་ལ་ལོག་ཡོང་བ་དང། ལོ་བརྒྱད་བཙོན་འཇུག་གི་ཁྲིམས་ཐག་བཅད་པ་དེ་རུ་རྒྱུ་ཁས་ལེན་བཟོ་བ་བཙོན་ཁང་ནང་མགོ་བཏགས་ཡོད་པ་དང་བཙོན་འཇུག་བཟོ་ཟིག་རེད། ཕ་ཡུལ་ལ་ལོག་ཉིན་མོ་དམག་གི་རྒྱབ་སྐྱོར་ཡོད་པ་ཆབ་སྲིད་ཚོགས་པ་ཁག་གི་རྒྱབ་སྐྱོར་འོག་ཐཱག་སིན་གི་ཆབ་སྲིད་ཚོགས་པ་ཕུ་ཐའི་ཆབ་སྲིད་ཚོགས་པ་གི་འོས་མི་ཧྲི་ཐ་ཏཱ་རི་སེན་སྲིད་བློན་རེད་ཟིག་རེད། ད་ཐེངས་ཐཱན་ལེན་ལ་འབྱོར་བ་དང་འཕྲོད་བསྟེན་གྱི་རྐྱེན་སྨན་ཁང་ནང་དབར་བར་རྩིས་འཇོག་བཟོ་རྒྱུ་རེད། བདེན་ཚིག་གི་གཞི་ཐཱན་ལེན་གྱི་རྒྱལ་པོ་མ་ཧཱ་བཱ་ཡི་ར་ལོང་ཀོན་གྱི་སྟག་སེང་གི་རྩིས་འཇོག་ཇེ་ཉུང་གཏོང་བར་ལོ་ཚིགས་མིང་ཚིག་རྩིས་འཇོག་མི་དགོས་རྒྱུ་དོགས་བྱས་རྗེས་རེད། ཐེངས་པོ་མོ་ཧོ་གྱི་བདག་པོ་སྟག་སེང་གིས་རྒྱན་སྒྲོག་དྲུག་པོ་གཏོང་བར་རང་བདེན་མིང་ཚིག་རྒྱག་མི་དགོས་བར་གྱི་ལྟ་བ་འཛིན་མཁན་ཚོའི་ཆ་འཚིག་འཐོབ་པ་དེ་གཙོ་གཟིགས་རེད། ཕྱི་ལོ་ཉིས་སྟོང་གཅིག་ནས་དྲུག་བར་ཐཱའི་ལན་གྱི་སྲིད་བློན་རེད་ཟིག་རེད། ཕྱི་ལོ་ཉིས་སྟོང་དྲུག་ལོ་ལ་དམག་གིས་གྱེན་ལོག་བརྒྱབ་པ་གོ་དབང་མེད་པ་རེད་ཟིག་རེད། ཕྱི་ལོ་ཉིས་སྟོང་བརྒྱད་ལོ་ལ་འཇུ་ཁྲིད་ཀྱི་ཉེན་ཁ་བྱུང་བ་ས་མཐའ་ལ་སོང་ཟིག་རེད་ཡིན་ནའང་ཁོང་གི་མངའ་ཁོངས་ཚོ་གིས་ཐཱའི་ལན་ནང་ཆབ་སྲིད་ཀྱི་ནུས་པ་དེ་ཐོན་པ

ཕུ་ཐའི་ཆབ་སྲིད་ཚོགས་པ་གི་སྲིད་བློན་འོས་མི་སི་ཐཱ་སྲིད་བློན་བསྐོ་རྒྱུ་རྒྱབ་སྐྱོར་བཟོ་བ་སྲིད་བློན་རེད་ཟིག་རེད། ཨ་མི་རི་ཀའི་རྒྱལ་ས་བྷ་ཤིང་ཐོན་ནས་ཨ་རིའི་རླུང་འཕྲིན་ཁང་ནས་ཐེངས་འདིའི་ལས་རིམ་དངོས་སུ་མཇུག་སྒྲིལ་མ་ཞུས་གོང་ལ་འཛམ་གླིང་གསར་འགྱུར་སྙིང་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། ད་ལྟ་ནས་ཆུ་ཚོད་ཁ་ཤས་ཀྱི་གོང་དུ་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་གྱི་ས་གནས་དུས་ཚོད་གཟའ་མིག་དམར་གྱི་ཕྱི་དྲོ་ཕྱི་སྲིད་ལྷན་ཁང་གི་ནང་བོད་ཤིང་འབྲུག་ལོའི་ལོ་སར་ལ་སྲུང་བརྩི་ཞིག་ཞུས་ཡོད་པ་དང་ཨ་རིའི་ཕྱི་སྲིད་དྲུང་ཆེ་གཞོན་པ་དང་བོད་དོན་ཆེད་ཀྱི་དམིགས་བསལ་སྐུ་ཚབ་ལྕམ Uzra Zeya གིས་ལོ་སར་གྱི་མཛད་སྒོ་དབུ་འབྱེད་ཀྱི་གསུང་བཤད་གནང་བ་དང་དེ་རྗེས་ཕྱི་སྲིད་ལྷན་ཁང་གི་དྲུང་ཆེ་གཞོན་པས་ཀྱང་གསུང་བཤད་གནང་བ་དང་བོད་ཕྱི་ནང་གི་བོད་མི་ཡོངས་ལ་ལོ་སར་གྱི་འཚམས་འདྲི་དང་ཡང་བྱང་ཨ་རིའི་སྐུ་ཚབ་དོན་གཅོད་སྐུ་ངོ་རྣམ་རྒྱལ་ཆོས་གྲུབ་ལགས་ནས་བོད་མིའི་ཚབ་ཞུས་ཏེ་གསུང་བཤད་དང། ཨ་རི་གཞུང་ལ་ཐུགས་རྗེ་ཆེ་ཞུས་པ་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་ནས་ཀྱང་གསུང་བཤད་གནང་ཡོད་པ་རེད། ཨ་མི་རི་ཀའི་གཞུང་གིས་བོད་རྒྱའི་རྩོད་རྙོག་སེལ་རྒྱུར་དམིགས་པའི་ཁྲིམས་འཆར་གསར་པ་ཞིག་དེ་སྔོན་ནས་ངོ་སྤྲོད་ཞུས་ཡོད་པ་ལྟར་གཟའ་མིག་དམར་གྱི་ཕྱི་དྲོ་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ནང་དུ་འོས་བསྡུའི་ཆེད་དུ་འབུལ་ལམ་ཞུས་ཡོད་པ་དང་ཁྲིམས་འཆར་ངོ་སྤྲོད་པ་གཙོ་བོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་འཐུས་མི་དང་བོད་དོན་ཐད་ལ་རྒྱུན་རིང་ནས་རྒྱབ་སྐྱོར་གནང་མཁན་སྐུ་ཞབས Jim McGovern ནས་ངོ་སྤྲོད་ཀྱི་གསུང་བཤད་གནང་ཡོད་པ་སོགས་གནས་ཚུལ་ཐོན་འདུག། གཟའ་མིག་དམར་ཉིན་མོ་ཨ་མི་རི་ཀ་དང་ཁ་ཏར་དང་ཨི་ཇེབ་བཅས་ཀྱི་བར་འདུམ་པ་ཚོས་ཨི་ཇེབ་ཀྱི་རྒྱལ་ས་ཀ་རོ་གི་ནང་ལྷན་འཛོམས་གནང་སྟེ་ཨིས་རལ་དང་ཧ་མ་སི་བར་ལ་མེ་འཕེན་མཚམས་འཇོག་འཕྲལ་དུ་དགོས་རྒྱུ་དང་ཡང་ཨ་མི་རི་ཀས་ཉིན་གྲངས་དྲུག་ཅུ་ཙམ་གྱི་རིང་མེ་འཕེན་མཚམས་འཇོག་དང་ཧ་མ་སི་ནས་བཙན་ཁྲིད་བྱས་པའི་མིའི་གཏའ་མ་མང་ཙམ་གློད་གྲོལ་དགོས་རྒྱུ་སོགས་ཀྱི་གྲོས་འཆར་གསར་པ་དེ་ལ་ཁས་ལེན་དགོས་པའི་སྐོར་ལ་གྲོས་མོལ་གནང་ཡོད་པ་རེད། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་ཨུ་རུ་སུས་ཡུག་རེན་གྱི་ཐོག་ལ་དམག་རྒྱབ་བཞིན་པ་དང་འབྲེལ་ཡོད་དམག་གི་ལག་ཆ་དང་ལག་རྩལ་སོགས་པ་མཁོ་སྤྲོད་བྱེད་མཁན་རྒྱ་ནག་སྐམ་ས་དང་ཧོང་ཀོང་རྒྱ་གར་དང་ཏུར་ཀི་དང། Serbia། སོགས་རྒྱལ་ཁབ་ཁག་གཅིག་གི་ནང་དུ་ཡོད་པའི་ཁེ་ལས་ཁང་ཉི་ཤུ་ཙམ་ཞིག་ལ་ཕྱི་ཚོང་དངོས་ཟོག་ཐོག་བཀག་རྒྱ་བྱེད་རྒྱུའི་གྲོས་འཆར་གསར་པ་ཞིག་བཏོན་ཡོད་པ་རེད། དེ་དང་ཕྱོགས་མཚུངས་ང་ཚོས་དེ་རིང་གི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་གོ་སྒྲིག་གནང་མཁན་ནང་པ་བསྟན་འཛིན་ལགས་དང་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་པ་སངས་དབྱངས་སྐྱིད་ཡིན། ལས་རིམ་གསན་པར་ཐུགས་རྗེ།